ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བཞི། རེས་གཟའ་ཉི་མ་ཉིན་གྱི་གཏམ་གླེང་གི་ལེ་ཚན་འདི་ད་ལྟ་འགོ་ཚུགས་ཞུ་གི་ཡིན། དེ་རིང་གི་གཏམ་གླེང་གི་ལེ་ཚན་དེ་གུས་པ་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་རྒྱུ་ཡིན། དེ་རིང་གི་གཏམ་གླེང་གི་ལེ་ཚན་དེའི་ནང་ད། Canada། ནུབ་ངོས་ཀྱི་ད། Vancouver། གྲོང་ཁྱེར་ནང་ཆགས་པའི་ཁྲ་འགུ་དགོན་པའི་དབུ་བླ། གདུང་སྲས་པདྨ་རིན་པོ་ཆེ་ལ་ཨ་ནི། ཁོ་རང་ད་བཙུམ་ནས་ཡིན་ཙང་ཨ་ནི་བཙུམ་ནང་གི་ད་ཅིག་གི་ལོ་རྒྱུས་དང་དེ་དང་འབྲེལ་བའི་སྐོར་ལ་ཨ་ནི་ང་ཚོས་གནས་འདི་ཁག་ཅིག་ཞུས་ནས་ཨ་ནི་གསན་མཁན་གནང་བ་ཚོར་ད་ཅིག་གི་ངོ་སྤྲོད་ཞུ་བ་ཡིན། ཨ་ནི་གདུང་སྲས་པདྨ་རིན་པོ་ཆེ་དང་པོ་དེ་ད་གདུང་སྲས་རིན་པོ་ཆེ་ད་ངོ་སྤྲོད་ཐུང་ཐུང་ཞིག་གནང་བ་ཡིན་ན་ཅིག་དེ་ནས་འགོ་འཛུགས་ཞུས་ན་བསམ་གྱི་འདུག་ཨ་ནི་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་གནང། ལགས་སོ་ད་རེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནང་གི་དེ་ནས་ལྷུན་གྲུབ་ལགས་ནས་ཨ་ནེ་ང་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ནང་གི་བཀའ་མོལ་གནང་ཡག་གོ་སྐབས་གནང་བ་དེ་ལ་བོད་ཕྱི་ནང་གཉིས་ལ་བཞུགས་པའི་ང་རང་ཚོ་བོད་རིགས་དང་དེ་ནང་བཞིན་ཧི་མ་ལ་ཡ་རི་རྒྱུད་ཆ་ཚང་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཆབས་ཅིག་ཨ་ནི་ང་རང་འདྲ་བོ་ཅིག་ངོ་སྤྲོད་འདྲ་བོ་ཞིག་མདོར་བསྡུས་ཙམ་ཞུ་བ་ཡིན་ན་ད་སྤྱིར་བཏང་གི་ང་རང་གི་རིགས་རྒྱུད་ཟེར་ན་མི་འདུག་གདུང་རྒྱུད་ཟེར་ན་མི་འདུག་དུས་རབས་བཅུ་གསུམ་པའི་ནང་ལ་བྱོན་བཞག་པའི་གཏེར་སྟོན་གུ་རུ་ཆོས་ཀྱི་དབང་ཕྱུག་ཟེར་མཁན་འདི་གཏེར་སྟོན་བརྒྱ་དང་བརྒྱད་ནང་ནས་གཏེར་སྟོན་གྱི་རྒྱལ་པོ་ཨ་ནེ་བོད་ཁུལ་ལྷོ་ཕྱོགས་སུ་ཨ་ནེ་ད་ལྟ་ང་ལྷོ་ཁ་ལ་ཡ་གུ་རུ་ཆོས་ཀྱི་དབང་ཕྱུག་གི་གདན་ས་འདི་ག་རང་ལ་བཞུགས་ཡོད་རེད་འདི་གི་གུ་རུ་ཆོས་ཀྱི་དབང་ཕྱུག་གིས་ཨ་ནི་གདན་ས་འདི་ག་རང་ནས་གུ་རུ་ཆོས་ཀྱི་དབང་ཕྱུག་ཨ་ནི་དུས་རབས་བཅུ་གསུམ་སྒང་ལ་ཡ་དགུང་ལོ་དྲུག་ཅུ་རེ་གྲངས་སྐབས་ལ་ཡ་དེ་ནི་ཧི་མ་ལ་ཡའི་རི་རྒྱུད་ཟེར་ན་མི་འདུག་ཨ་ནི་བཙུམ་ལ་ཞབས་བཅགས་པའི་སྐབས་ལ་ཨ་ནི་གུ་རུ་ཆོས་ཀྱི་དབང་ཕྱུག་དེ་བཙུམ་ལ་ཞབས་བཅགས་ཨ་ནི་དེའི་སྔས་ལ་ཡ་བཙུམ་སྟོད་དང་སྨད། ཆ་ཚང་འདྲ་བོ་ཞིག་ང་རང་ཚོ་བཙུམ་པ་ལྷ་སྡེ་མི་སྡེ་གིས་དེ་འདྲའི་ཞུ་བ་ལ་བརྟེན་ནས་གུ་རུ་ཆོས་ཀྱི་དབང་ཕྱུག་བཙུམ་ལ་ཕེབས་ནས་གུ་རུ་ཆོས་ཀྱི་དབང་ཕྱུག་གི་སྲས་ཆེ་བ་པདྨ་དབང་ཆེན་ལ་བཙུམ་རང་ལ་བཞུགས་ནས་དེ་གི་གདུང་རྒྱུད་དེ་ད་ལྟ་བར་དུ་གུ་རུ་ཆོས་དབང་གི་གདུང་རྒྱུད་མི་རབས་ཉི་ཤུ་རྩ་ལྔ་བར་དུ་ད་ང་བར་དུ་མི་རབས། ཡོད་ཚད་ང་འདྲ་བ་འདུག་དོན་བཞག་པ་དེ་ཆུང་བཞག་པ་དེ་འདྲ་ང་གུ་རུ་ཆོས་དབང་གི་གདུང་རྒྱུད་འདྲ་བོ་ཞིག་འདི་འདྲ་འདྲ་བྱེད་ངེས་ལ་ཨ་ནི་ད་ལྟ་སྐབས་སུ་བབས་པ་ལ་དེ་ནི་ང་ཆུང་ཆུང་ག་ནས་ལོ་བཅུ་དྲུག་སྐབས་ནས་བྱས་ནས་ཨ་ནི་དཔལ་རྒྱལ་བའི་དབང་པོ་སངས་རྒྱས་ཀརྨ་པ་མཆོག་གི་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་གི་གདན་ས་ལ་ཡར་འདུག་བྱས་ནས་དགེ་འདུན་པ་འཛུལ་ཞུགས་གནང་རྗེས་ཨ་ནི་ཐོས་པ་སློབ་གཉེར་གང་ཐུབ་དེ་འདྲ་སྦྱངས་དེ་བྱས་ཚར་བའི་རྗེས་ལ་ཡང་ཨ་ནི་ད་ལྟ་ང་ཁེ་ན་ཌ་གི་རྒྱལ་ས་ཝན་ཁུ་བ་ལ་ཡང་གདན་ས་གསུམ་པ་ཁྲ་འགུ་དགོན་པ་ལ་བསྡད་བཞིན་པ་ཡིན་ད་ཞུ་བ་ཡིན།
ལགས་སེ། ཨ་ནི་ད་ལྟ་གོང་དུ། གདུང་སྲས་པདྨ་རིན་པོ་ཆེ་གིས་གསུངས་སོང་ད། གདུང་སྲས་པདྨ་རིན་པོ་ཆེ་ཨ་ནི། གུ་རུ་ཆོས་ཀྱི་དབང་ཕྱུག་གི་བརྒྱུད་པ་ཞིག་ཡིན་པའི་སྐོར་ཅིག་གསུངས་སོང། དེ་གི་ད། ཅིག། ལོ་རྒྱུས་འདྲ་བོ་ཅིག་ཐོན་ཚུལ་ཅིག་གསུངས་པ་ཡིན་ན། ག་འདྲ་རེ་ཞུས་ན།
ད་སྤྱིར་བཏང་གི་གུ་རུ་ཆོས་ཀྱི་དབང་ཕྱུག་ཟེར་དུས་ཙམ་པ་ལ་ང་རང་ཚོ་རྙིང་མ་དང་བཀའ་བརྒྱུད་ནང་ལ་གཏེར་སྟོན་གྱི་རྒྱལ་པོ། གུ་རུ་ཆོས་ཀྱི་དབང་ཕྱུག་ཟེར་བ་འདི་གཏེར་སྟོན་བརྒྱ་དང་བརྒྱད་ཀྱི་ཡང་གཏེར་སྟོན་གྱི་རྒྱལ་པོ། ཨ་ནི་གུ་རུ་ཆོས་དབང་གི་གཏེར་ཆོས་དཔེ་མང་པོ་ཡོད་རེད་ཨེ་ནི་གཏེར་ཆོས་ཡོད་པ་ནང་ནས་ཡང་གུ་རུ་ཆོས་དབང་གི་གཏེར་ཆོས་ནང་ནས་བཀའ་བརྒྱད་གསང་བ་ཡོངས་རྫོགས་དང་གུ་རུ་གསང་འདུས་དེ་ནས་དེ་ག་ནང་བཞིན་གྱི་ང་རང་ཚོ་བཀའ་བརྒྱད་ལྷ་དགུ་ཟེར་ནས་མ་མོ་རྦོད་གཏོང་འཇིག་རྟེན་མཆོད་བསྟོད། ཕུར་པ་དྲག་སྔགས་དེ་ནས་རྟ་མགྲིན་ལ་སོགས་པའི་འདི་འདྲའི་ཆོས་དང་འདི་ལ་སོགས་པའི་གི་གཏེར་ཆོས་དཔེ་མང་པོ་ཡོད་རེད་ཨ་ནི་དེ་ག་ནང་བཞིན་གྱི་གཏེར་ཆོས་གང་ལ་གང་འཚམ་ཅིག་ད་ལྟ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་གིས་མཛད་བཞག་པའི་རིན་ཆེན་གཏེར་མཛོད་ཀྱི་ནང་ལ་ཡང་དེ་ནི་གུ་རུ་ཆོས་དབང་གི་གཏེར་ཆོས་གང་ལ་གང་འཚམ་ཅིག་ད་ག་ག་ནས་ནས་འདི་ན་བཞུགས་ཡོད་རེད་དེ་མ་ཡིན་པའི་གིས་ད་ང་རང་ཚོ་རྙིང་མ་རེད་བཀའ་བརྒྱུད་ནང་ལ་མང་ཆེ་ཤོས་གུ་རུ་ཆོས་དབང་གི་གཏེར་ཆོས་འདི་ཚོ་ཉམས་ལེན་ཉམས་དང་མྱངས་བཞིན་པ་རེད་འདི་ཡིན་དུས་ཙམ་པ་ལ་ད་གུ་རུ་ཆོས་དབང་ཟེར་དུས་ཙམ་པ་ལ་རྙིང་མ་དང་བཀའ་བརྒྱུད་ནང་ལ་ཕལ་ཆེར་གཅིག་མ་མཁྱེན་པ་ཡོད་མ་རེད་གུ་རུ་ཆོས་དབང་གི་གསུང་དང་ཨ་ནི་དེ་ཚོ་དཔེ་ཧ་ལས་པ་འདི་འདྲ་ཅིག་བྱུང་ཡོད་རེད་ཟེར་ནས་ཞུས་ཡ
ཡང། ལགས་སེ་ཨ་ནི་དེ་ནས་ད་ཅིག་གི་གོང་དུ་རོབ་ཙམ་གསུངས་སོང་ཨ་ནི་པདྨ་རིན་པོ་ཆེ་གིས་ད་ད་ལྟའི་ཆ་ལ་ད། ཁ་ན་ཏའི་ཝན་ཁུ་བ་གྲོང་ཁྱེར་ནང་རྟེན་གཞི་བྱས་པའི་ཁྲ་འགུ་དགོན་པའི་གི་དབུ་བླའི་གི་ཅིག་འགན་ཁུར་དེ་གནང་གི་ཡོད་ཀྱི་ཨ་ནི། དེ་གི་དགོན་པ་དེ་ད་ཅིག་ཕྱག་བཏབ་དག་རེད་དེ་གི་ལོ་རྒྱུས་འདྲ་བོ་ཅིག་ག་འདྲ་ཡིན་ན་ཨ་ནི། རིན་པོ་ཆེ་གི་ནམ་རྒྱུན་ནས་ད་ཅིག་གི་ཆོས་ཕྱོགས་ཀྱི་གནང་སྒོ་དེ་ག་དེ་ག་རེ་ག་རེ་ཆགས་ཡོད།
ད་གཙོ་བོ་དེ་སྤྱིར་བཏང་གི་ང་ད་ཆུང་ཆུང་ཁ་ནས་ཡོངས་འཛིན་ཁྲ་འགུ་རིན་པོ་ཆེའི་སྐུ་མདུན་ལ་བལ་ཡུལ་གདན་ས་རེད་ཨ་ནི་གཏམ་ལུས་ཅན་གྱི་སློབ་པ་སློབ་གཉེར་རེད་ལོ་གསུམ་ཟླ་གསུམ་རེད་ཨ་ནི་གང་ལ་གང་འཚམ་ཅིག་ཐོས་བསམ་ཡང་དག་པ་ཅིག་ང་རང་གི་ངོས་ནས་བྱུང་ཐུབ་མ་སོང་ཡིན་པ་ཡིན་ན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་གིས་ཨ་ནི་གོ་སྐབས་བཟང་པོ་འདི་འདྲའི་ཡོད་པ་ཐུགས་ཕུད་གཏམ་གསུམ་ཆ་ཚང་འདྲ་བོ་ཞིག་གནང་ང་ལ་ཁྲ་འགུ་རིན་པོ་ཆེའི་ཞབས་འོག་ལ་འཚར་ལོངས་དེ་འདྲ་བྱུང་ཆོག་པ་ཅིག་རེད་ཨ་ནི་ཉིས་སྟོང་གཉིས་ཀྱི་ལོ་ནས་དེ་ནི་སྤྱིར་བཏང་གི་ང་སྐྱབས་རྗེ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ལ་བྱས་ནས་ཐའེ་ཝན་དང་མ་ལེ་ཤ་ཡ་སིང་ག་པུར་ཧོང་ཀོང་དེ་འདྲའི་ཅིག་ཆོས་ཚོགས་ཁག་ལ་འགྲོ་ཡག་གི་གོ་སྐབས་འདི་འདྲ་ཞིག་རག་སོང་ཨ་འདིའི་གོ་སྐབས་ཁ་ལ་ཡང་ཞོར་ལ། སྤྱིར་བཏང་གི་ང་རང་གིས་ད་དེ་དུས་ང་ཚོའི་བལ་ཡུལ་ཁྲ་འགུ་དགོན་པ་ལ་ཡང་སྤྱིར་བཏང་གི་ཨིན་ཇི་སྦྱང་ཡག་དང་དེ་འདྲ་དམིགས་བསལ་གྱི་དེ་འདྲ་ཡོད་མ་རེད་ང་ཚོའི་ཁྲ་མགོ་དགོན་པ་གི་ད་ལྟ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དགུ་ལ་ཁྲ་འགུ་སློབ་གྲྭ་ཟེར་མངྒལ་དེབ་ཧྭ་ཨི་སྐུལ་ཟེར་བཙུགས་ཡོད་རེད་དེ་དུས་ཨང་ང་ལོ་དང་གཟུགས་པོ་ཏིས་ཆེ་དྲགས་ནས་སློབ་གྲྭ་ནང་ཚུད་མ་སོང་མ་ཚུད་པ་ལ་བརྟེན་ནས་དེ་ནས་བ་གཙོ་བོ་དབྱིན་ཇི་དང་ཕྱིའི་སྐད་རིགས་འདི་འདྲ་ལ་དོ་སྣང་དང་སྦྱང་ཡག་གི་དེ་འདྲའི་གོ་སྐབས་འདི་འདྲ་རག་མ་སོང་ཨང་དེ་ག་ནང་བཞིན་གི་ང་རང་ཡིན་པ་ཡིན་ན་སྤྱིར་བཏང་གི་སྐད་རིགས་འདི་ལ་དོ་སྣང་ཞེ་དྲགས་སུ་མེད་ཡིན་པ་ཡིན་ན་ཉིས་སྟོང་གཉིས་ལོ་ལ་ཕྱི་རྒྱལ་ཁག་འགྲོ་དུས་ཙམ་པ་ལ་དེ་ནི་ཕྱི་རྒྱལ་གྱི་སྐད་རིགས་འདི་ཚོ་མ་ཤེས་པ་ཡིན་ན་དེ་ནི་ང་ཚོ་སྤྱིར་བཏང་གི་ད་ཕྱི་ལོགས་ལ་ནང་པ་གི་ནང་ཆོས་ངོ་སྤྲོད་ཟེར་ན་བྱས་སྤྱི་ཡོངས་གི་ང་རང་ཚོ་ཕྱིའི་སྐད་རིགས་དེ་མེད་པ་ཡིན་ན་ཨེ་ན་ག་ལ་ག་ཙམ་ཅིག། ད་མི་ལ་ཆོས་བཤད་ཡས་ན་རེད་མི་ལ་འབྲེལ་བ་བྱེད་ལ་ཡས་ན་ཁག་པོ་ཡིན་པ་ཡིན་དུས་ཙམ་པ་ལ་དེ་ནི་ང་ཁེ་ན་ཌ་ལ་དང་པོ་དེ་ཝན་ཁུ་ཝར་ལ་ང་ཚོ་བཀའ་བརྒྱུད་ཆོས་ཚོགས་ཞིག་ཡོད་རེད་དེ་བརྒྱུད་བྱས་ནས་དབྱིན་ཇི་ཅིག་ཡག་པོ་ཅིག་སྦྱང་དབྱིན་ཇི་ཅིག་ཡག་པོ་སྦྱང་བ་ཡིན་ན་ནི་ནང་ཆོས་ག་ལ་ག་ཙམ་ཅིག་གོ་རྟོགས་ཡོད་པ་ཡིན་པ་སོང་ཙང་ཨ་ནི་ཕྱིའི་གི Psychology འདྲ་བོ་ཅིག་ཏིས་སློབ་སྦྱོང་བྱས་འདི་བྱས་ནས་ནང་ཆོས་དང་བཅས་ནས་ཅིག་དགེ་འདུན་མི་འདི་ཚོ་ལ་ཅིག་འོད་ཟེར། West གི་མི་ཚོ་དང་བྱང་ཨ་མེ་རི་ཀ་མི་འདི་ཚོ་ལ་ཅིག་ཕན་རླབས་འདྲ་བོ་ཅིག་བྱུང་ན་བསམ་སོང་ཨེ་འདི་ཡིན་དུས་ཙམ་པ་ལ་དེ་ནས་ལོ་གཉིས་ཙམ་རིང་ལ་ད་ལྟ British Columbia University ནང་ལོ་གཉིས་ཙམ་ཅིག་སློབ་སྦྱོང་འདི་འདྲ་བྱས་པ་ཡིན་ནི་ཨིན་པ་ཡི་དང་བྱས་པའི་སྐབས་ལ་དེ་ནས་ཨ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ཟེར་ན་མི་འདུག་འདིའི་སྐབས་ལ་ཨ་ནི་སྦྱིན་བདག་ཅིག། འདུག་བྱས་ནས་ངོ་སྤྲོད་བྱུང་སོང་འདི་བྱུང་དུས་ཙམ་པ་ལ་དེ་ནི་ད་ལྟ་ཝན་ཁུ་ཝར་རྒྱལ་སར Richmond ཟེར་བ་ཅིག་ལ་དེ་ནི་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་གདན་འདྲེན་ཞུ་འདི་བྱས་ལ་འདི་འདྲ་བྱས་ནས་དེ་ནི་གཙུག་ལག་ཁང་ཅིག་འདི་འདྲ་ཉིས་སྟོང་ཐམ་པའི་ལོ་ནས་གཞི་འགོ་བཙུགས་ནས་དེ་ནས་འདི་བྱས་ལ་ལོ་གསུམ་ཙམ་ཅིག་ད་གཙུག་ལག་ཁང་བཞེངས་ཡ་རེད་འདི་འདྲ་ཡ་མ་གྲ་སྒྲིག་དང་གཞུང་གི་ཆོག་མཆན་ཞུ་བར་འགོར་རེད་ཡིན་པ་ཡིན་པ་ཡིན་ན་ཟླ་བ་ཉི་ཤུ་རྩ་བརྒྱད་ཀྱི་ནང་ལ་འདི་གཙུག་ལག་ཁང་སྒྲོག་ཅིག། བཟོས་ད་ལྟ་ཝན་ཁུ་ཝར་ལ་འདི་བོད་ཀྱི་ནང་པའི་གི་ཧན་དགོན་པ་ཡིན་པ་ཡིན་ན་སྤྱིར་བཏང་གི་ད་ང་རང་ཚོ་གི་བོད་དང་ཐུན་མོང་མ་ཡིན་པའི་བོད་ཀྱི་རིག་གཞུང་ཟེར་ན་མི་འདུག་འཁྲབ་སྟོན་ཟེར་ན་མི་འདུག་བོད་པའི་གི་ཧན་ཀ་བ་ཡིན་ན་རེད་དེ་ནི་དགོན་པའི་གི་རྒྱ་ཕིབས་རེད་དེ་ག་ནང་བཞིན་གི་འགྲོ་སྟངས་བྱ་སྟངས་སྒྲོག་ཅིག་བོད་ཀྱི་ཐུན་མོང་མ་ཡིན་གི་ལུགས་སྲོལ་དེ་དེ་ནི་ད་ལྟ་ང་ཚོ་ཝན་ཁུ་ཝར་གི་རྒྱལ་ས་ལ་ཡར་འདེགས་བྱེད་ནས་གཙུག་ལག་ཁང་འདི་འདྲ་ཐབས་ཆག་འདྲ་བ་ཞིག་འདི་འདྲ་ཅིག་བཞེངས་ཐུབ་པ་འདི་འདྲ་བྱུང་སོང་ཨ་ནི་འདི་འདྲ་བཞེངས་ཐུབ་པ་མ་ཟད་བཞེངས་ཚར་བའི་རྗེས་ལ་ཉིས་སྟོང་བཅུ་ཡི་ལ་ལོ་སྒོ་འབྱེད་འདྲ་བ་ཞིག་འདི་འདྲ་བྱས་འདིའི་རྗེས་ལ་ཡང་ཨ་ནི་ང་རང་ཚོ་བོད་ནང་པ་གི་བླ་མ་སྐྱེས་ཆེན་དམ་པ་མང་པོ་ཞིག་ཞབས་བཅགས་བཀའ་ཆོས་དང་གསུང་ཆོས་འདི་འདྲའི་མང་འདི་འདྲ་བྱས་འདི་ནི་ང་རང་ཚོ་དེའི་མི་མང་འདི་ཚོའི་བོད་ནང་ཆོས་བོད་ཀྱི་རིག་གཞུང་འདི་གཉིས་པ་ནས་ང་རང་ཚོ་བོད་སེམས་ཅན་འདི་འདྲ་ཕན་ཐོགས་གང་ཐུབ་ཐུབ་ཅིག་ང་རང་ཚོ་ནས་འདི་འདྲའི་ཞབས་ཕྱི་ཞུས་ཐུབ་པ་འདི་འདྲ་བྱུང་སོང་བསམ་ཚུལ་འདྲ་བ་ཞིག་འདི་འདྲ་འདྲ་བ་བྱུང་ཡོད་ལ། བློ་གསལ་ཨ་ནི་གདུང་སྲས་པདྨ་རིན་པོ་ཆེ་ཨ་ནི་ད་ལྟ་ད་ཕ་གིའི་ཁྲ་འགུ་དགོན་པའི་ནང་ད་ཅིག་གི་དབུ་བླ་དེ་གནང་གི་ཡོད་རེད་ཨ་ནི་ཕ་གིའི་ནང་གི་ད་ཅིག་གི་ནང་པའི་དུས་ཆེན་ཁག་རེད་དགོས་ན་གཞན་ཡང་ཅིག་གི་ནམ་རྒྱུན་གྱི་ད་ཅིག་གི་ཆོས་ཕྱོགས་ཀྱི་བྱེད་སྒོ་འདི་ག་དེ་ག་རེ་ག་རེ་ཆགས་ཡོད།
ད་གཙོ་བོ་དགོས་འདོད་ལས་ལ་ང་ཚོ་ཁྲ་འགུ་དགོན་པ་གདན་ས་འདི་ལ་ཡ་དེ་ནི་ང་གི་དང་པོ་དེ་ལ་ཨ་ནི་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ལ་ཞུས་ནས་དགེ་འདུན་པ་ཉི་ཤུ་ལྷག་ཙམ་ཅིག་བལ་ཡུལ་རྒྱ་གར་ནས་ང་ཚོ་ཝ་ར་ཎ་སི་བཤད་གྲྭ་རེད་བལ་ཡུལ་སྟག་མོ་ལུས་སྦྱིན་གདན་ས་རེད་དགེ་འདུན་པ་ཉི་ཤུ་ཙམ་ཅིག་གདན་འདྲེན་ཞུ་དགོས་ཟེར་ན་རིན་པོ་ཆེ་དགོངས་བཞེས་ལ་དང་པོ་བཅུ་ཙམ་ཅིག་གདན་འདྲེན་ཞུ་འོན་ཚོད་ལྟ་འདི་འདྲ་བྱེད་ཟེར་ནས་དེ་གསུངས་པ་རེད་ཉིས་སྟོང་བཅུའི་རྗེས་ལ་དེ་ནི་ང་ཚོའི་ཝ་ར་ཎ་སི་བཤད་གྲྭ་ནས་རེད་དོན་རྒྱུ་བཤད་གྲྭ་བའི་དགེ་འདུན་སློབ་དཔོན་དང་མཁན་པོ་ཐོན་ཚར་ཁྲོད་ནས་ནི་ལོ་གཉིས་རེ་གཉིས་རེ་ལ་རེས་མོས་བྱེད་དུ་འདུག་ཅེས་གདན་དྲངས་གནང་རྗེས་ད་ལྟ་འདི་ལའང་ང་རང་ཚོ་འཛིན་གྲྭ་འདྲ་བོ་རེད་ཆོ་ག་ཕྱག་ལེན་རེད་སྤྱི་བཏང་གི་ཚེས་བཅུ་ཉེར་ལྔ་རེད་འདི་ག་ནང་བཞིན་གྱི་ཉི་མ་རྟག་པར་ཞོགས་ཁའི་ཆ་ལ་སྒྲོལ་ཆོག་ཚོགས་ཡག་རེད་ཨ་ནི་ཚེས་བཅུ་འདི་འདྲ་ཚོགས་བཞིན་པ་རེད་འདི་ག་ནང་བཞིན་གྱི་དེ་ནི་བདུན་ཕྲག་བདུན་ཕྲག་རེ་ཉི་མ་ཉི་མ་ལ་འཛིན་གྲྭ་འདྲ་བོ་ན་སྤྱོད་འཇུག་རེད་དྭགས་པོ་ཐར་རྒྱན་རེད་ཨ་ནི་འདི་ག་ནང་རྒྱལ་སྲས་ལག་ལེན་རེད་བློ་སྦྱོང་དོན་བདུན་མ་རེད་ཨ་ནི་འདི་ག་ནང་བཞིན་གྱི་དེ་ནི་ཉམས་ལེན་བྱ་ད་ཚུལ་རེད་འདི་ག་ཡིན་པ་ཡིན་ན་ཡང་དེ་ནི་ང་རང་ཚོ་བཀའ་རྒྱུད་པའི་ཐུན་མོང་མ་ཡིན་པའི་ཨ་ནི་ཕྱག་ཆེན་གྱི་སྔོན་འགྲོ་འདྲ་བོ་ཁྲིད་རིང་སློབ་ཕྲུག་རྣམ་པ་ཞིག་མི་དམངས་ལ་སོང་ནས་དེ་ནི་ང་ཚོ་མི་དམངས་བརྒྱ་ཕྲག་ལྷག་ཙམ་ཅིག་ད་ལྟ་ཕྱག་ཆེན་སྔོན་འགྲོ་ཁ་ཤས་བསྐྱལ་ཟིན་པ་དང་ཁ་ཤས་བསྐྱལ་བཞིན་པ་དང་འདི་ནི་མུ་མཐུད་ནས་ཉམས་ལེན་གྱི་ཐོག་ནས་འདི་འདྲའི་སློབ་སྦྱོང་ལ་ཉམས་ལེན་འདྲ་བོ་འདི་འདྲ་ཁྲིད་ནས་གཞུང་གི་ཐོག་ནས་མཁན་པོ་དང་ང་རང་ཚོ་ཡི་གང་ཐུབ་ཐུབ་ཀྱིས་གཞུང་ཆ་ང་བྱུང་བ་ད་བཤད་གྲྭ་ཆེན་པོ་ནང་བཞིན་གདན་ས་ནང་བཞིན་དང་ཡོང་གི་མི་འདུག་ག་རེ་རེད་ཟེར་ན་སྡེ་བ་ལ་བཞུགས་པའི་མི་དམངས་འདི་ཚོ་འཚོ་བ་རང་སྐྱོང་ཡིན་དུས་ཙམ་པ་ལ་ཨ་ནི་ད་དགོན་པ་ལ་གཟའ་སྤེན་མ་དང་ཉི་མ་ལ་བཏགས་པ་འདྲ་བོ་བྱས། འདིའི་སྐབས་ལ་ཤ་སྟག་ཤོར་ཡིན་དུས་ཙམ་པ་ལ་གང་ཐུབ་ཐུབ་ཀྱི་ད་བར་ཆ་ལོ་བཅུ་ལྷག་ཙམ་འགྲོ་བྱུང་བ་ནི་དགོན་པའི་ངོས་ནས་འདི་ནི་ད་ལྟ་གཏོང་ཕོད་ཅན་གྱི་སྦྱིན་བདག་རྣམ་པ་གི་ཐུགས་རྗེ་བཀའ་དྲིན་ཏེ་གཙུག་ལག་ཁང་འདི་དངོས་གནས་དྲང་གནས་ཀྱི་ཆོས་བྱེད་ས་གི་སྤྱི་བཏང་གི་འདི་ག་ས་འགྲེམས་སྟོན་ཁང་འདྲ་བོ་དང། འདི་ག་ནང་བཞིན་གྱི་འདི་མེད་པ་སོང་ཙང་ཨ་ནི་དངོས་གནས་དྲང་གནས་ཀྱི་ཆོས་བྱེད་ས་གི་བསྟི་གནས་འདྲ་བོ་ཅིག་ང་རང་བསམ་པ་ལ་ནི་འདི་འདྲའི་འདྲ་བོ་ཅིག་བསམ་བསྡད་ཡོད་ལགས།
ལགས་སོ་ཨ་ནི་དེ་ནས་ད་སྐབས་སུ་བབས་པའི་གི་ད་ཅིག་གི་བལ་ཡུལ་དང་བོད་གི་ས་མཚམས་སུ་ཆགས་པའི་ད་བཙུམ་གི་ལུང་པ་དེ་ངོ་སྤྲོད་ཞུ་ཡ་རེད་ཨ་ནི། ཐོག་མ་དེ་ལ་ད་གདུང་སྲས་པད་མ་རིན་པོ་ཆེ་ནས་ཨ་ནི་ད་བཙུམ་གི་ད་ཅིག་གི་རྒྱལ་རབས་ལོ་རྒྱུས་དེ་ཅིག་རོབ་ཙམ་ཞིག་གསུངས་པ་ཡིན་ན་དེ་ག་འདྲ་ཆགས་ཡོད་ན་དེའི་སྐོར་ག་རེ་མཁྱེན་གྱི་ཡོད་ན་ཅིག་གསུངས་རོགས་གནང།
ལགས་སོ་སྤྱི་བཏང་གི་ང་ཚོ་བཙུམ་ཟེར་ང་འདི་ད་ང་རང་ཚོ་རྗེ་བཙུན་མི་ལ་གི་རྣམ་ཐར་ནང་ལ་སྐུ་ཐང་ཟེར་ནས་ཕུག་རོན་ཕུག་ཟེར་ནས་ད་སྐུ་ཐང་ཟེར་ནས་ཞུ་སྲོལ་འདུག་དེའི་རྗེས་ནས་དེ་ནས་བཙུམ་གི་མིང་ལ་ཡང་མཁན་པ་ལུང་ཟེར་ནས་མིང་ཡང་དེ་འདྲ་ཐོབ་བྱུང་འདུག་ཨ་རྗེས་སུ་ད་ལྟ་གི་དེ་ནས་བཙུམ་གི་མིང་འདི་ད་བུ་ཚ་ཞམ་བཙུམ་ཟེར་ནས་མིང་གི་རྣམ་གྲངས་འདྲ་བོ་ཅིག་འདྲ་མ་འདྲ་བ་གསུམ་འདྲ་བོ་ཅིག་དེ་འདྲ་ཞིག་བྱུང་འདུག་འདི་འདྲའི་འདི་ཙམ་པ་ལ་ཙུམ་ཟེར་མཁན་དེ་དེ་ནས་ད་ང་ཚོ་སྔགས་བླ་བྲང་ལ་དེ་ནས་བཞུགས་བཞག་པའི་གི་དེ་ནས་བོད་གི་ཡིག་ཆ་རྙིང་པ་མང་པོ་འདུག་འདི་ག་ནང་བཞིན་གི་ལྷག་པར་དུ ྋགོང་ས་ལྔ་པ་ཆེན་པོ་གི་དེ་ནས་ང་ཚོ་སྔགས་བླ་བྲང་གི་བླ་རབས་དགུ་པ་བླ་མ་སྟོང་ནག་ལ་གནང་བཞག་པའི་སྦུག་དམ་རིན་པོ་ཆེ་ཞིག་འདུག་འདི་ག་ནང་བཞིན་གི་དེ་ནས་བོད་གི་ཡིག་ཆ་ཁག་མང་པོ་ཞིག་ཡོད་པའི་ནང་ནས་དེ་ནས་སྤྱིར་བཏང་གི་ན་ནིང་ལོ་གཉིས་སུ་བྱས་ལ་ང་གི་ཙུམ་གི་ལོ་རྒྱུས། ད་དགེ་བཤེས་དྲང་སྲོང་སྨྲ་བ་དང་ང་ཚོ་གཉིས་ཀྱིས་ལོ་མང་པོ་རིང་ལ་དཀའ་བ་སྤྱད་ནས་ཡི་གེ་རྙིང་པ་འདི་ཚོ་ཀློག་ཉམས་ཞིབ་བྱས་དག་བཤུས་བྱས་ཡར་མར་བྱས་མཁས་དབང་མང་པོ་ཅིག་ལ་ཐུག་ཉམས་ཞིབ་མང་པོ་བྱས་ལ་བྱས་ནས་ཙུམ་གྱི་ལོ་རྒྱུས་ཀྱི་དེབ་ཅིག་བཏོན་ཡོད་རེད་ཨང་དེབ་དེ་ཚོའི་ནང་ལ་ཡིག་ཆ་རྙིང་པ་གང་ལ་གང་འཚམ་ཞིག་དེ་ནི་ད་སྤྱིར་བཏང་གི་ཡི་གེ་རྙིང་པ་འདི་ཚོ་མང་ཆེ་བ་ཅིག་ཡིག་རྙིང་རེད་འདི་ག་ནང་བཞིན་གྱི་དེ་ཡི་གེ་དབུ་མེད་ཡིན་པ་སོང་ཙང་ཨ་ནི་ང་ཚོས་གང་ལ་གང་འཚམ་ཅིག་དག་བཤུས་བྱས་ནས་ཙུམ་གྱི་ལོ་རྒྱུས། ཟེར་ནས་དེབ་ཅིག་བཏོན་ཡོད་རེད་དེབ་དེ་ཡང་ན་ནིང་ལོ་གཉིས་སྔོན་ལ་བཞུགས་སྒར་རྡ་རམ་ས་ལ་ར་འགྲོ་སྐྱབས་མགོན་རིན་པོ་ཆེ་མཇལ་ཁ་ཞུ་སྐྱབས་མགོན་རིན་པོ་ཆེ་ལ་གུ་རུ་ཆོས་དབང་གི་རང་རྣམ་དང་ཞལ་གདམས་དེབ་གསུམ་དང་དེ་ག་ནང་བཞིན་ཙུམ་གྱི་ལོ་རྒྱུས་ཀྱི་དེབ་ཐེར་ཅིག་ཡར་སྤྱན་འབུལ་ཞུ་ཐུབ་པ་བྱུང་སོང་ང་རང་ཡིན་ན་དགའ་བོ་ཞེ་པོ་ཅིག་བྱུང་སོང་ཡིན་པ་ཡིན་ན་ཡང་ད་དེའི་ནང་ལ་ཆ་ཚང་འདྲ་བོ་ཞིག་གང་ལ་གང་འཚམ་ཞིག་བཀོད་ཡོད་རེད་ད་འདི་ནང་ལ་དེབ་ནང་ཡོད་པ་དང་ཡིག་ཆ་རྙིང་པོ་ནང་ཆ་ཚང་ཡོད་པ་ཞིག་དང་ལ་ཀ་མ་ཀ་ཤེས་གནང་རྗེས་ང་འདི་ནང་ཆ་ཚང་ཞུ་ཐུབ་ཀི་མི་འདུག་དེ་ཡིན་པ་ཡིན་ན་ཙུམ་ཟེར་མཁན་འདི་ད་སྔོན་མ་ལོ་རྒྱུས་རྙིང་པ་ནང་ཡིན་པ་ན་ད་སྤོ་རོང་གི་རྒྱ་འོག་གི་མངའ་འོག་ལ་ཡིན་པས་གི་དེ་ནི་ཡིག་ཆ་རྙིང་པ་མང་པོ་ཞིག་རེད་ཨན་འདི་ག་ནང་བཞིན་གི་ང་རང་ཚོ་ཙུམ་གི་མི་རིགས་དེ་ལ་དང་པོ་དེ་ལ་དཔའ་བོ་བྱ་མུག་གི་རྒྱུད་པ་ཟེར་མཁན་འདི་ཨན་གངས་རིན་པོ་ཆེ་ནས་མར་ལ་ཡོང་བསྡད་པ་ཞིག་རེད་ཤག་ཨན་དེ་དུས་སྒང་ལ་སྤྱན་རས་གཟིགས་ཀྱི་ལུང་བསྟན་ནས་མ་འོངས་པ་ལ་ཁྱེད་རང་ཚོ་དཔའ་བོ་བྱ་མུག་གི་རྒྱུད་པ་དེ་དཔའ་ཆེན་དང་དཔའ་ཆུང་ཁྱེད་རང་ཚོ་ཨན་མ་འོངས་པ་མི་བརྒྱུད་ཆུ་ལས་རིང་བ་ཡོང་ས་ཅིག་ཨན་སྦས་ཡུལ་སྐྱིད་མོ་ལུང་ཟེར་ས་ས་ཆ་ཅིག་ཡོད་རེད་དེ་ལ་འགྲོ་དགོས་རེད་ཟེར་ནས་དེ་འདྲའི་བྱས་ནས་བྱས་རེད་ཟེར་ལུང་བསྟན་པ་གི་ཡིག་ཆ་རྙིང་པ་དེ་འདྲ་ན་འདུག་ཨ་དེ་འདྲའི་ལུང་བསྟན་པ་ཡིན་པ་སོང་ཙང་དེ་ནི་གངས་རིན་པོ་ཆེ་བརྒྱུད་ནས་དཔའ་ཆེན་དང་དཔའ་ཆུང་དཔའ་བོ་བྱ་མུག་གི་རྒྱུད་པ་དེ་དུས་སྒང་ལ་མི་ལྔ་བརྒྱ་ཚོད་ཅིག་ཅིག་ལ་དེ་ནི་རྟ་ལྔ་བརྒྱ་དྲེལ་ལྔ་བརྒྱ་གཡག་ལྔ་བརྒྱ་དེ་འདྲའི་ལ་དེ་ནི་དེ་གངས་རིན་པོ་ཆེ་ནས་དེ་ནི་དོ་པོ་འདི་འདྲའི་མར་བཀལ་ནས་ཅ་ལག་མང་པོ་བཀལ་ནས་གངས་རིན་པོ་ཆེ་ནས་མར་བརྒྱུད་ནས་དེ་ནི་སྟོད་རྫོང་དགའ་ནས་མར་ལ་ཕེབས་ནས་ཨ་ནི་སྐྱིད་རོང་ཟེར་ས་དེ་ལ་མར་གཞིས་ཆགས་ཡོད་ས་རེད་སྐྱིད་རོང་ཟེར་སར་གཞིས་ཆགས་ནས་ལོ་མང་པོ་ཞིག་དེ་འདྲ་ཅིག། བཞུགས། བཞུགས་ནས་ཡིན་འདི་དུས་ན་འཚོ་བ་དེ་མང་ཆེ་བ་ད་ཞིང་པ་མི་འདི་ཙམ་མང་ཆེ་དང་ཁྱི་ར་རྒྱག་ཡག་དང་ཨ་ན་འབྲོག་པ་ཡིན་འདི་ཙམ་པ་ལ་ད་དཔའ་ཆེན་དང་དཔའ་ཆུང་ཁོང་ཚོ་ལ་ཁྱི་ཅིག་ཡོད་ས་རེད། ཨ་ཁྱི་དེ་གི་ལངས་པ་འདི་འདྲའི་ཆེ་མ་བརྟེན་ནས་སྐྱིད་རོང་གི་གནས་ཀྱི་ས་ཆ་གནས་ཟེར་ས་ནས་ཡར་རི་མགོ་ནས་ཡར་འཛེགས་ནས་ད་དེ་ཙམ་པ་ལ་ད་སྤྱིར་བཏང་གི་སྦས་ཡུལ་སྐྱིད་མོ་ལུང་ཟེར་དེ་ག་ལ་གུ་རུ་རིན་པོ་ཆེ་གི་གནས་སྐྱིད་མོ་ལུང་བཞི་ཡོད་པའི་ནང་ནས་གནས་གཅིག་དེ་སྦས་ཡུལ་སྐྱིད་མོ་ལུང་དེ་དེར་ཕེབས་ས་དེ་གཅིག་ཙུམ་ཆགས་ཀྱི་ཡོད་རེད་ཡང་ཁ་ཤས་ཁ་ཁ་ཤས་ལོ་རྒྱུས་ནང་ལ་ག་རེ་འདུག་ཟེར་ན་ཁྱི་མོ་ལུང་ཟེར་ན་ཁྱི་ཡི་ལུང་དེ་ནས་ཁྱི་ཡི་ལུང་པ་དེ་ནས་ད་ང་རང་ཚོ་ཡི་གེ་རྙིང་པ་ནང་ལ་སྐྱིད་ལགས་པའི་ཟླ་བ་འདིའི་ཁྱི་ཁྱི་ཡི་ལུང་པ་དེ་ནས་ཤ་ཁྱི་ཅིག་ཡོད་ཚོ་ཁོ་བོས་ལང་པ་འདི་འདྲ་འདི་འདྲ་བྱ་ཐེངས་ནས་ཁྱི་རོང་གི་བ་ཞེས་བྱ་སྐྱིད་རོང་ནས་རི་འདི་འདྲའི་ཅིག་རི་འཛེགས་ནས་རི་མཐོན་པོ་སྒང་ནས་མར་བལྟ་དུས་ཙམ་པ་ལ་འདི་ནི་ཙུམ་གྱི་ལུང་པ་དེ་དཔེ་མཚོ་རྒྱ་བོ་འཁྱིལ་ནས་འདི་འདྲའི་ཅིག་བཞུགས་ཡོད་ས་རེད་པ་ཨ་ནི་འདི་ནི་ཁོ་ཚོ་དཔའ་ཆེན་དང་དཔའ་ཆུང་ཁྱིད་ཀྱི་ཤ་ཡི་འདི་འདྲའི་ཁྱི་ར་རྒྱབ་བྱས་གྲི་ནི་མར་ལོག་ནས་འདི་ནི་མར་སྐྱིད་རོང་ལ་ལུང་ལ་མར་བབས་ཡོང་དུས་ཙམ་པ་ལ་འདི་ནི་མི་འདི་ཚོ་ལ་འདི་རི་སྒང་ནས་མར་བལྟ་དུས་རྒྱབ་ལོག་ལ་མཚོ་འཁྱིལ་ནས་ས་ཆ་དཔེ་སྐྱིད་པོ་ཞེ་པོ་ཅིག་དང་སྐྱིད་མོ་ལུང་ཟེར་ནས་ས་ཆ་དཔེ་སྐྱིད་ཀྱི་ལུང་འདི་འདྲའི་འདྲ་སྐྱིད་པོ་ཞེ་པོ་ཅིག་འདུག་ཟེར་ནས་འདི་འདྲའི་ཅིག་མི་ལ་གསར་བསྒྲགས་བྱས། དེ་ནས་ཡང་ལོ་བཅུ་ཕྲག་ཁ་ཤས་ཅིག་བྱས་ལ་ཡང་བསྐྱར་གཅིག་ཁོ་ཚོ་འགྲོ་དུས་ཙམ་པ་ལ་དེ་ནི་ཆུ་དེ་ཚང་མ་སྐམ་ནས་དེ་ནི་དེའི་ཤིང་ནགས་མང་པོ་ཅིག་འདི་འདྲ་བྱས་ནས་ཆགས་འདུག་ཟེར་གི་འདུག་འདི་འདྲའི་འདི་བརྩམས་པ་འདྲ་རི་འདི་ཁ་རང་ནི་སྤྱིར་བཏང་གི་ཁ་ཐུག་མར་བབས་ན་རི་ཕ་རོལ་ལ་བས་དང་ཅོག་རི་ཡོད་རེད་བབས་ཐུབ་ཀྱི་ཡོད་ས་མ་རེད་ཨ་ནི་ཡར་བསྐོར་ནས་དེ་ནི་སྐྱིད་རོང་ནས་ཡར་ཕེབས་ན་བྲག་དཀར་དབུ་མ་རྫོང་ཟེར་ནས་ད་ལྟ་ང་རང་ཚོ་རྗེ་བཙུན་མི་ལ་གི་འཁྲུངས་ཡུལ་ཟེར་ནས་ད་ལྟ་རྩ་ལུང་དང། འོར་མ་དང། དེ་ནས་ཀུན་ཕུ་ཟེར་ཐག་ཉེ་བོ་རེད་འདིའི་འཁྲིས་ནས་འདི་ང་རང་ཚོ་བྲག་དབུ་མ་བྲག་དཀར་དགོན་པ་ཟེར་ནས་བྲག་དབུ་མ་རྫོང་ཟེར་བྲག་དཀར་རིན་པོ་ཆེ་ད་ལྟ་ཕྱག་བཏབ་པའི་ཕྱིས་སུ་ལ་བྲག་དཀར་དགོན་པ་ཟེར་འདི་ནི་ཡར་ལ་འདི་འདྲ་རི་ཞེས་འདིའི་རྩ་དེ་ལ་ཤ་ཟེར་ནས་ཡུལ་ཞིག་ཡོད་རེད་འདི་ཤ་སྡེ་བ་ལས་ཤ་ནི་དྲོད་སྣང་སྡེ་བ་ལས་དེ་ནི་ཤ་ཟེར་མཁན་དང་དྲོད་སྣང་ཟེར་མཁན་དང་དེ་ནི་འདི་དེ་ལ་འདི་འདྲ་བྱས་ཁྱབ་ནས་དེ་ནི་བྲག་དཀར་ལུང་ཟེར་མཁན་དང་ཕ་མ་ཟེར་རི་འདི་ཚོ་ཆ་ཚང་འདྲ་བ་ཆུ་ཕ་མ་བྱ་མ་འདི་ཚོ་གི་དེ་ནི་ས་ཆ་རེ་རེ་རེ་ལ་མིང་བཏགས་ཀྱིན་བཏགས་ཀྱིན་ཡོང། དེ་ནི་དུས་དུས་གང་ལ་མཚམས་གང་ལ་ཁོ་ཚོ་གཉིད་ཤོར་དུས་གང་ལ་ནི་གཞི་བདག་འདི་ཚོ་གི་གཉིད་ལམ་འདྲ་མ་འདྲ་དང་ཁྱེད་ཚོ་ག་བ་ནས་ཡོང་གིན་འདི་ལས་ས་གསུམ་པོ་འདི་འདྲ་རེད་འདི་ལ་མི་འདྲ་མི་འདྲ་ཡོང་ཆོག་གི་མེད་ཟེར་འདི་ནི་ཁོ་ཚོའི་ཆུ་ལ་ཟམ་པ་མེད་དེ་ཁ་རྡོ་གི་ཟམ་པ་བཟོས་ས་ཆ་ལ་མིང་གསར་པ་བཏགས་ཀྱིན་བཏགས་ཀྱིན་བྱས་འདི་འདྲ་བྱས་འདི་ནི་སྔ་མ་བོད་ནས་མར་ལ་མིང་གིས་མི་རིགས་དེ་ཙུམ་ལ་ཤིན་ཅིང་འདི་འདི་འདྲ་བྱས་ཆགས་ཡོད་རེད་འདི་ག་ནང་བཞིན་གྱི་ད་ལྟ་ང་ཚོ་ཙུམ་ལ་ཡོད་པའི་གི

ཉིས་སྟོང་བཅུ་ནས་བཟུང་ནས་ང་ཙུམ་ལ་འགྲོ་ཨ་ནི་ཙུམ་གྱི་མི་རྣམས་ཀྱི་རིག་གཞུང་ཆས་གོས་འདི་འདྲ་འབི་འགྲོ་འདྲ་བོ་ཞིག་བཙུགས་ནས་ཙུམ monastery ཟེར་ནས་ཙུམ་དགོན་པ་བཟོས་ཡུལ་གྲོང་ན་འདི་འདྲ་བྱས་མང་པོ་ཅིག་འདི་ནང་ལ་བཞག་ཡོད་རེད་ཨ་ནི་མི་མང་པོ་ཅིག་གིས་ས་ཆ་ཁུག་ཀྱོག་འདི་ལ་བོད་ཀྱི་ཐུན་མོང་མ་ཡིན་པའི་གི་ཆས་གོས་གཞས་ཞབས་བྲོ་འདི་འདྲ་ད་ལྟ་ཡང་མ་བརླགས་ནས་དངོས་གནས་དྲང་གནས་གཙང་མ་ཞིག་ཉར་ཐུབ་ཟེར་ནས་དྲ་རྒྱ་ནང་ལ་ག་རེ་ལབ་དེ་ནས་ང་ལ་དེ། སྐད་འཕྲིན་ཐོག་ནས་འདི་འདྲའི་འབྲེལ་བ་བྱེད་མཁན་དང། ཡང YouTube ནང་ནས་མ་མ་ལ་མི་གིས message བྱེད་མཁན་དང་འདི་འདྲ་མང་པོ་ཞིག་བྱུང་སོང་དངོས་གནས་ཐུན་མོང་མ་ཡིན་པའི་དེ་འདྲ་ཞིག་ཉར་ཐུབ་ཟེར་ད་འདི་སུའི་བཀའ་དྲིན་རེད་ཟེར་ན་ད་ང་ཚོ་བཙུམ་ལ། གཙོ་བོ་དེ་སྔགས་བླ་བྲང་གི་ད་ང་ཚོའི་གདུང་རྒྱུད་འདི་ཚོ་གི་བླ་མ་འདི་ད་ང་པ་ཕ་ཞིང་གཤེགས་ཡིན་པ་ཡིན་ན། དེ་ནི། མི་ཚེ། ཆ་ཚང་འདྲ་བོ་ཅིག་བཙུམ་མི་མང་གི་དོན་དུ་ལ་དེ་ནི་སྐུ་ཚེ་ཧྲིལ་པོ་དེ་ལ་བཞུགས། ཡང་མེས་སྤོ་བོ་ད་གདུང་རྒྱུད་འདི་གདུང་རྒྱུད་མ་བཙུམ་མི་མང་འདི་ཚོ་མ་བཞུགས།

ཡང་འགའི་ཐུགས་ན་ནི་དཔེ་ཐག་ཉེ་བ་ཡིན་ནའི་རི་དེ་ཡར་སྟོད་ལ་འགྲོ་ནས་ཡར་ནས་མ་སྐོར་ར་རྒྱག་དགོས་རེད། ཨ་ནི་ཡར་འགྲོ་ནས་ཀི་ལོ་མི་ཊར་ཉི་ཤུ་རྩ་ལྔ་དང་བརྒྱད་ཅུ་ནས་ལས་ན་བོད་ལ་ཐུག་སྟེ་སྐྱིད་རོང་དང། ཨ་ནི་རྫོང་དགའ་དང་འདི་ཡི་གི་འཁྲིས་དེ་བ་གཙང་དང་འདི་འཁྲིས་དེ་བ་ཅིག་ཆགས་བསྡད་ཡོད་རེད་འདི་འདྲའི་འདྲ་བོ་ཅིག་རེད། དེ་ག་ནང་བཞིན་གྱི་ད་ང་ཚོ་ག་སོ་ཕ་བ་བྱ་མ་གི་མི་རྒྱུད་དེ་ད་ཙུམ་གི་ཕ་བ་བྱ་མ་གི་རྒྱུད་པ་ཟེར་ནས་ད་མི་རིགས་དང་པོ་དེ་ཙུམ་ལ་ཆགས་མཁན་དེ། རྒྱུད་པ་དེ་དེ་ད་ལྟའི་ཆ་ལ་ནི་གཞོང་པ་སྣ་ཅན་གྱི་རྒྱུད་པ་གྲུབ་ཐོབ་ལྕགས་ཟམ་གྱི་རྒྱུད་པ་དང། ཡང་ད་ང་ཚོ་གུ་རུ་ཆོས་དབང་གི་རྒྱུད་པ་དང་ཡང་དེ་ག་ནང་བཞིན་ཏེ། ད་རྒྱུད་པ་འདྲ་མ་འདྲ་མི་རིགས་འདྲ་མ་འདྲ་མང་པོ་ཅིག་ཡོད་དེ་འདི་ཚོའི་ཆ་ཚང་མང་ཆེ་བ་ཅིག་ཡར་ནས་བོད་ནས་ཕལ་དེ་བ། ཤ་སྟག་འདི་འདྲ་ཅིག་རེད་ཟེར་ནས་ཞུ་ཡ་ཡིན།
ཨ་ནི་ད་རྒྱལ་རབས་ལོ་རྒྱུས་ཐོག་ནས་ད་ཅི་གའི་གོང་དུ་རོབ་ཙམ་གསུངས་སོང་ད་ད་སྤོ་རོང་རྗེ་དབོན་མངའ་ཁོངས་ཡིན་པའི་སྐོར་ཅིག་གསུངས་སོང་ཨ་ནི་ད་ད་ལྟའི་ཆར་ད་བལ་ཡུལ་རྒྱལ་ཁབ་མངའ་ཁོངས་རེད་དེ་འགྱུར་ལྡོག་དེ་ག་དུས་ཕྱིན་ཡིན་ནམ། ག་ཚོད་དེ་གཏན་གཏན་དེ་ང་གི་དེ་ཆིག་སྟོང་དགུ་བརྒྱ་དང་དྲན་གི་མི་འདུག། རྒྱལ་པོ་ཟེར་མཁན་རྒྱལ་པོ་འཛངྒ་བྷ་དུར་ཟེར་མཁན་ཅིག་གོར་ཁ་གི་རྒྱལ་པོ་འཛངྒ་བྷ་དུར་ཟེར་མཁན་དེ་དེ་དུས་སྒང་ལ་དཔེ་སྐད་གྲགས་ཆེན་པོ་ཅིག་བྱུང་ཡོད་ས་རེད་འདི་ད་ང་ཚོ་ཙུམ་དང་ཧི་མ་ལ་ཡ་རི་རྒྱུད་མང་པོ་ཅིག་ད་འདི་སྐབས་དེ་བ་ལ་དེ་ནི་ང་ཚོ་བལ་ཡུལ་གྱི་ཁོངས་གཏོགས་ལྟ་བུ་ཅིག་ཚུད་ཡོད་ས་རེད་ལོ་བརྒྱ་ལྷག་ཙམ་ཅིག་བྱེད་ར་བྱེད་ར་ཅིག་འགྲོ་གི་ཡོད་ས་མ་རེད། ལགས་སོ། དེ་ནས་ད་བའི་རིན་པོ་ཆེ་ད་ད་ཙུམ་གྱི་ད་ཅིག་ཡུལ་གྲུ་ཡུལ་སྡེའི་བཀོད་པ་དེ་ག་འདྲ་རེད་ཞེ་ན་ཨ་ནི་འདི་རྒྱ་ཆེ་ཆུང་ག་འདྲ་ཡིན་ན་འདིའི་སྐོར་ཅིག་གསུངས།
ལགས་སོ་ད་ང་ཚོ་ཙུམ་ཟེར་མཁན་འདི་ཆུ་གཉིས་ཀྱི་བར་དུ་ལ་དེ་ནས་ཆུ་དེ་ད་ལྟ་གཙང་ཆུ་ཆེན་པོ་དེ་ད་ལྟ་ང་ཚོ་བོད་ནས་མ་ལ་དེ་ནས་དེ་ཡོང་གི་ཡོད་རེད་ཨ་ནི་གཙང་ཆུ་དེ་གི་ཆུ་དེ་ད་ལྟ་ང་ཚོ་བལ་ཡུལ་དེ་ཙུམ་ནས་མ་ཁ་ཐུག་ཡོང་ནས་ད་ལྟ་ང་ཚོ་བལ་ཡུལ་ཀཏ་མན་དུ་ནས་མ་ཡོང་ནས་རྒྱ་གར་མ་ཡོང་ནས་ན་ར་ཡན་གྷཊ་མུག་ལིང་ནས་ཆུ་ཞིག་འདུག་དེ་ཆུ་དེ་སྐྱིད་རོང་གི་ཆུ་དེ་དང་ཙུམ་གྱི་ཆུ་དེ་མ་འདྲེས་འགྲོ་དགོས་རེད། དེ་ཆུ་དེ་ད་བུ་རི་གན་ཌ་ཀི་གི་ཆུ་ཟེར་བུ་རི་གན་ཌ་ཀི་ཟེར་མཁན་དེ་ད་བལ་ཡུལ་གྱི་ས་ཆ་ཀུན་ད་བུ་རི་གན་ཌ་ཀི་གི་སེར་ཟེར་ནས་ཆུ་དེ་ལ་མིང་འདི་བཅུག་དེ་གི་ཆུ་དེ་ཙུམ་ནས་མ་ད་འདི་གཡས་གཡོན་གཉིས་ལ་དེ་ནི་གྲོང་པ་དེ་འདུག་བྱས་ནས་ཙུམ་ལ་སྟོད་དང་སྨད་གཉིས་རེད་ཙུམ་བརྒྱ་ཚོ་བཅུ་གསུམ་ཟེར་ནས་འབོད་སྲོལ་ཡོད་རེད་སྔ་མ་གནའ་སྔ་མོ་ཡིན་ན་ཙུམ་སྟོད་ལ་ཚོ་བརྒྱད་དང་འོག་ལ་ཚོ་དགུ་དེ་འདྲ་ཅིག་ཡོད་རེད་ཙུམ་སྟོད་སྨད་གཉིས་དེ་འདྲ་ཆགས་ཡོད་རེད་ཙུམ་སྟོད་སྨད་གཉིས་མ་ནི་ཙུམ་སྨད་ལ་མ་བབས་ཚར་ནས་དེ་ནི་ཙུམ་གྱི་ང་ཚོ་ས་མཚམས་འདྲ་བོ་ཞིག་ལོག་པ་ཟེར་ས་ཅིག་ཡོད་རེད་ཨ་ནི་ལོག་པ་ཟེར་ས་དེ་ནི་དེ་ནི་ང་ཚོ་ཆ་ཚང་འདྲ་ཞིག་སྐད་ཡང་བོད་སྐད་རྒྱབ་ཕྱི་གོས་ཡང་བོད་གོས་རྒྱབ། ཨ་ནི་ང་ཚོའི་ཆོས་ཡ་ཨ་ཅག་ཅག་རེད་ང་རང་ཚོ་ནང་པ་སངས་རྒྱས་ཀྱི་ཆོས་ཉམས་ལེན་བྱེད་མཁན་དེའི་ནང་ནས་དེ་ནི་རྙིང་མ་དང་བཀའ་བརྒྱུད་དེ་འདྲའི་ལྷག་པར་དུ་དེ་ནི་དེ་འདྲའི་ཡོད་པ་ཤ་སྟག་རེད་དེ་ནི་དེ་ཡིས་ལོག་པ་ཟེར་ས་ནི་མ་ཕར་ཟེར་ནས་དེ་ནི་དོ་དང་ཟེར་ས་འདི་ནི་མ་དེ་ནི་འགུ་རུང་དང་རྟ་མང་དང་འདི་ཚོ་མི་རིགས་འདི་ཚོ་མ་ཐུག་ཡོང་གི་རེད་ལོག་པ་ཟེར་ས་ནི་སྒོ་ཅིག་ཡོད་རེད་རྒྱལ་སྒོ་ནི་ཡ་ཟེར་ས་ནི་སྦས་ཡུལ་སྐྱིད་མོ་ལུང་མཁོ་ཆས་སུ་དེ་འདི་ནི་ཡར་ལ་སོང་ཙང་ནི་འདི་ནི་ང་ཚོ་ཙུམ་ལ་ཐུན་མོང་མ་ཡིན་པའི་ལོ་བརྒྱ་ཕྲག་མང་པོ་ཞིག་སེམས་ཅན་གསོད་གཅོད་ཟེར་ཡ་དེ་འདི་ནི་བྱ་བྱིའུ་གང་ཡང་བསད་ཆོག་གི་ཡོད་མ་རེད་ཨན་སེམས་ཅན་རྩ་ནས་བསད་ཆོག་གི་མ་འདི་ག་ནང་བཞིན་གི་འདི་ནི་ང་ཚོ་ཙུམ་ལ་ཤ་རྒྱ་ཟེར་ནས་ཐུན་མོང་མ་ཡིན་པའི་ཙུམ་གྱི་ཙུམ་སྟོད་སྨད་གཉིས་ཀྱི་ཤ་རྒྱ་ཟེར་ནས་ཁྲིམས་བཟོས་ནས་བྱ་བྱིའུ་ཞིག་བསད་ན་ཉེས་པ་ཕན་ཕན་གྱི་འདི་བྱེད་ནས་རྩ་ནས་བསད་ཆོག་གི་ཡོད་མ་རེད་ཨ་ནི་ང་ཆུང་ཆུང་སྐབས་འདྲ་བོ་ཞིག་ན་ངའི་ཨ་མ་རེད། ཕ་དམ་པ། ཞིང་གཤེགས་རྣམ་པ་འདྲ་བོ་ནི་ང་ཚོ་ནང་ལ་དེ་འདི་ད་མཛོ་ཡོད་རེད་གཡག་ཡོད་རེད་འབྲི་ཡོད་རེད། བ་དང་གླང་གོག་འདི་ཚོ་ནི་ཞེ་དྲག་ཞེ་དྲག་ཡོད་མ་རེད་མང་ཆེ་བ་འདི་འདྲ་ཡོད་རེད་མཚམས་མཚམས་ལ། གཡག་འདི་འདྲ་ཤི་དེ་འདྲ་འབྲི་འདི་ཚོ་ཤི་ཟེར་ན་ཕལ་ཆེར་ངའི་ཨ་མ་འདི་ཚོ་མིག་ཆུ་བཏང་དེ་ནི་འདི་ད་ལྟ་གཡག་དང་འབྲི་འདི་ཚོ་གི་སྔས་མགོ་ལ་མཆོད་མེ་ཕུལ་ཡ་མི་ཤི་བ་ནང་བཞིན་གྱིས་དེ་མྱ་ངན་འདི་འདྲ་བྱེད་བྱེད་ནས་བྱེད་ཡ་གི་ང་རང་ཆུང་ཆུང་སྐབས་ན་འདི་འདྲ་མཐོང་སོང་འདི་དུས་སྒང་ལ་ད་ཚོར་བ་ཞེ་དྲག་ཅིག་སླེབས་ཀྱི་མི་འདུག་ད་དེ་རིང་ཁ་སང་བསམ་བློ་ཡག་པོ་ཅིག་བཏང་དུས་སྒང་ལ་དངོས་གནས་དྲང་གནས་ཀྱི་ད་འཛམ་བུ་གླིང་འདིའི་ནང་ལ་ད་ཆོས་དང་དགའ་བ་ཡིན་ན་ཅིག། སེམས་ཅན་གསོད་གཅོད་མི་ཆོག་གི་ལུང་པ་དེ་ཕལ་ཆེར་ཙུམ་གཅིག་པོ་ཡིན་ས་རེད་ཟེར་ནས་ཨ་ནི་ང་རང་གི་ཡིན་ན་ཅིག་ལགས་སོ་སྤོབས་པ་འདྲ་བོ་ཅིག་རེད། ཨ་འདི་ག་ནང་བཞིན་གྱི་དེ་ནི་ཙུམ་ལ་ཡིན་ན་ཡང་དེ་སེམས་ཅན་གསོད་གཅོད་མེད་པ་ལ་བརྟེན་ནས་སྤྱི་བཏང་གི་ཙུམ་པ་ཕྲུ་གུ་དེ་ཚོ་དེང་སང་གྲྭ་ས་ཁག་ལ་ཡོད་རེད་ཨ་འདི་ག་ནང་བཞིན་གྱི་ད་བལ་ཡུལ་གྱི་གོར་ཁ་ཟེར་ནས་བལ་ཡུལ་གྱི་སློབ་གྲྭ་ཁག་ལ་ཕྲུ་གུ་མང་པོ་ཡོད་རེད། ཕྲུ་གུ་དེ་ཚོ་འཛིན་གྲྭ་དང་གང་ཅིའི་ཐོག་ནས་ད་བརྒྱ་ཆ་བརྒྱ་དང་མ་བརྒྱ་ཆ་དགུ་བཅུ་ནང་ལ་ཕྲུ་གུ་ཚང་མ་རིག་པ་འདྲ་བོ་དཔེ་སྤྱང་གྲུང་ཡག་པོ་དང་ཅིག་ཡག་པོ་ཆ་ཚང་ཅིག་འདུག་ཟེར་གྱི་འདུག་ད་འདིའི་གཙོ་བོ་དེ་ཙུམ་དང་ཆུང་ཆུང་སྒང་ནས་ཤ་མེད་དང་སེམས་ཅན་གསོད་གཅོད་མ་བྱས་པར་བརྟེན་ནས་འདི་གི་དགོས་ཆེད་དྲིས་ལན་ཟེར་ན་མི་འདུག་འདི་གི་བྱིན་རླབས་ཟེར་ན་མི་འདུག་ཨ་ནི་ཆུང་ཆུང་སྒང་ནས་དེ་ནི་འདི་ད་ཙུམ་ལ་ནས་རེད་བྲ་བོ་རེད་ལ་ཕུག་རེད་ཞོག་ཁོག་རེད་འདི་ཚོ་ཆ་ཚང་བེད་སྤྱོད་བཏང་ནས་དམིགས་བསལ་གྱི་ཤ་མ་ཟ་བར་བསྡད་ནས་འདི་འདྲ་བྱས་དེང་སང་ཚན་རིག་གིས་གཟིགས་དང་མི་ཞི་བ་ཆགས་ཡ་དང་དེ་ནི་ཕྲག་དོག་དང་ཞེ་སྡང་ཉོན་མོངས་པ་མེད་པའི་ཤ་རྒན་མང་པོ་བཟོ་དགོས་ཟེར་འདི་འདྲའི་བཤད་ཡ་ཅིག་ཐོས་བྱུང། འདིའི་བྱིན་རླབས་ཡིན་འགྲོ་བསམ་ས་འདྲ་བོ་བྱུང་ང་དང་འདི་འདྲ་ཡིན་ད་ཙུམ་ལ་ཐུན་མོང་མ་ཡིན་པའི་ལུགས་སྲོལ་དེ་ཡོད་རེད་ཨེ་ཙུམ་ལ་སྤྱི་བཏང་གི་ཞིང་ཁ་འདི་ཚོ་ཙུམ་སྨད་འདི་ཚོ་ལ་ད་ས་ཆ་དེ་ཡིས་ད་གཟར་པོ་འདྲ་བོ་ཡོད་རེད་ཡིན་ན་ཡང་འདི་ནི་ཙུམ་སྨད་ལ་ལོ་ཏོག་ག་རེ་ཡིན་ན་ཆ་ཚང་འདྲ་བོ་ཞིག་སྐྱེས་ཀྱི་ཡོད་རེད་ད་ནས་ལ་ཕུག། སྲན་མ། ད་ལོ་འཁོར་མ་འདྲ་བོ་སྐྱེས་ཀྱི་ཡོད་རེད་ད་ཙུམ་སྟོད་འདྲ་བོ་ཡིན་ན་ཡང་ཐང་ག་འདྲ་བོ་བྱས་ཞིང་ཁ་དེར་ལོ་གཅིག་ལ་ལོ་ཏོག་གཅིག་མ་ཞིག་སྐྱེས་ཀྱི་མ་རེད། ནས་བྱས་ལ་ཕུག་བྱས་ཞོག་ཁོག་བྱས་ཨ་ནི་བྲ་བོ་དེ་དཔེ་ཡག་པོ་སྐྱེས་ཀྱི་རེད་འདི་སྐྱེས་ཀྱི་རེད་འདི་འདི་འདྲ་བོ་སྐྱེས་ཨེ་ས་ཆ་དེ་ཡང་ཙུམ་སྟོད་ལ་ཐང་ག་འདྲ་བོ་བྱས་ཨེ་དེ་ག་ནང་བཞིན་གྱི་ཨེ་མ་ཎི་མན་དོང་མང་པོ་བཞེངས་བཞག་པའི་གྲོང་ཚོ་རེ་རེ་ལ་དགོན་པ་རེ་རེ་བྱས། ཨ་ནི་དེ་ག་ནང་བཞིན་གྱི་མ་ཎི་རྡོ་གི་མ་ཎི་བརྐོས་བཞག་པའི་མ་ཎི་རྙིང་པ་ལོ་རྒྱུས་དང་འབྲེལ་དཔེ་མང་པོ་ཡོད་རེད་ད་གྲོང་པ་དེ་མ་ལ་རྩོམ་ཐོན་མེད་པར་སོ་ག་བ་ཡིན་ན་མ་ཎི་དེ་ཀོ་ལོག་སྒྲོག་ཆོག་གི་མ་རེད་ཀོ་ར་ནས་ཀྱང་ཀྱང་དེ་འདྲ་ཅིག་ཕེབས་ཡོད་རེད་ཨ་ནི་དེ་དགོན་པ་ལ་ཡིན་ན་དགོན་པའི་གཙུག་ལག་ཁང་དང་ཆོས་ལོངས་སྤྲུལ་གསུམ་གྱི་འདི་ཞང་ཨ་ནི་ཚེས་པ་བཅུ་ལ་ཡིན་ན་དེ་འདི་ཚེས་བཅུ་ཨ་ནི་ཆ་ཚང་འདྲ་བོ་འགུར་ཆོག་གི་ཚེས་བཅུ་དེ་ཆ་ཚང་འདྲ་བོ་ཅིག་འཚོགས། ཨ་ནི་དེ་ཚེས་བཅུ་འཚོགས་པའི་སྐབས་ལ་གྲོང་པ་གི་པ་ཕ་དེ་ཚོ་ཆ་ཚང་འདྲ་བོ་ཅིག། འཛོམ། ཚེས་པ་བཅོ་ལྔ་ཉིན་མོ་ལ་མ་འཆང་ཟེར་ནས་ཀྱི་ཚོགས་ལེགས་འདེད་ལ་བསྡད་ནས་ཨ་མ་འདི་ཚོ་ཆ་ཚང་འཛོམ་ནས་བསྡད་ནས། ཁ་རོག་སྤྱན་རས་གཟིགས་ཀྱི་སྒོམ་བཟླས་བཏོན་ནས་མ་ཎི་གདངས་སྙན་པོ་ཞིག་འདོན་ཡག་རེད་འདི་ཚོ་འདྲ་བོ་ཞིག་འདོན་དེ་འདྲ་འདྲ་བོ་ཞིག་བྱེད་གི་རེད་འདི་ཡིན་དུས་བསམ་པ་ལ་འདི་ནི་ས་ཆ་དེ་དཔེ་གནས་དབེན་པ་ཡིན་པར་མ་ཟད་ས་གཙང་མ། ཨང་བྱིན་རླབས་ཅན་དཔལ། དེ་ནི་མེ་ཏོག་དབྱར་ཁ་འདྲ་བོ་ཅིག་ཡིན་པ་ན་མེ་ཏོག་དཔེ་མཛེས་པོ་འདྲ་མ་འདྲ་ད་ནི་སྤང་རི་ལ་ཡིན་ན་ཡང་དེ་ནི་ད་སྨན་སྣ་འདྲ་མ་འདྲ་མང་པོ་དེ་འདྲ་ཞེ་པོ་ཞིག་སྐྱེ་གི་རེད་ད། སྨན་པ་འདྲ་བོ་ཡིན་ན་ད་ང་ཚོ་བཙུམ་ལ་ད་ལྟ་དུས་ལ་དབྱར་རྩྭ་དགུན་འབུ་འདི་ཚོ་དོ་སྣང་ཆེ་དྲགས་སྔོན་མ་གཡག་དང་འབྲི་གིས་ཟ་འགྲོ་གི་རེད་ད་དེ་རིང་ཁ་སང་དབྱར་རྩྭ་དགུན་འབུ་གོང་ཆེན་པོ་ཆགས་པ་ལ་བརྟེན་ནས་འདི་ནི་བདག་སྤྱི་ཟླ་གསུམ་པ་བཞི་པ་ལ་ནི་ད་བཙུམ་མི་མང་དེ་ཚོ་གི་ཡོང་སྒོ་ཡོད་ན་མེད་ན་འདྲ་བ་ཅིག་དེ་ནས་དབྱར་རྩྭ་དགུན་འབུ་འཐུ་ག་ལ་འདི་འདྲ་འགྲོ་འོས་ཅན་དེ་འདི་འདྲ་ཅན་འགྲོ་ཡོད་རེད་འདི་ཡིན་དུས་བསམ་པ་ལ་ད་ལོ་མང་པོ་ཞིག་བཙུམ་ལ་ཨིན་ཇི་སྐད་གདམས་པ་སོགས remote area ཟེར་ནས་དེ་ནི་ཕྱི་རྒྱལ་གྱི་མི་འདི་ཚོ་རྩ་ནས་འགྲོ་ཆོག་པ་མ་རེད་སྒོ་ཕྱེ་ནས་ལོ་བརྒྱད་དགུ་ཅིག་འགྲོ་ཡོད་རེད་ད་དེ་རིང་ཁ་སང་ཁ་སང་ངེད་ཅག་ངག་སྤྱི་ཟླ་བཅུ་པ་ལ་ད་ཕར་ནས་ཡར་སླེབས་ཚར་ཚར་འདི་དུས་འདྲ་བ་ཡིན་འདོད་ན་ཨིན་ཇི་མང་པོ་བཙུམ་ལ་འགྲོ་མཁན་ཞེ་པོ་ཞིག་འདུག་བྱས་ཙང་ལོ་གཅིག་ལ་མི་གཉིས་སྟོང་ཙམ་ཙམ་ཅིག་དེ་ནི་བཙུམ་དང་ནུབ་རི་གཉིས་ལ་ད་ཨིན་ཇི་དེ་ཚོ Hiking ལ་འགྲོ་མཁན་མང་པོ་ཞེ་པོ་ཅིག་འདུག་ཁོ་ཚོ་འདྲ་བོ་ཡིན་ན་དཔེ་ནམ་ནམ་མཁའ་ལ་ལྟ་ན་གནམ་སྔོ་ཐིང་ཐིང་དང་ཨ་ནི་སྤང་རི་ཨ་ག་ལག་ཅིག་ན་ཤིང་གི་མེ་དང་དེ་ནི་གཙང་མ་བྱས་དེ་ནི་ཁོར་ཡུག་ཐུན་མོང་མང་པོ་མ་ཡིན་པ་ཅིག་ཁོ་ཚོ་འདྲ་བོ་ཡིན་ན་ད་ཕྱིའི་རྒྱལ་ས་གྲོང་ཁྱེར་ཡར་རྒྱས་ཅན་ནས་ཐོན་དུས་བསམ་པ་ལ་འདི་འདྲའི་ཞེ་དྲག་ཐུན་མོང་མ་ཡིན་ད་བཙུམ་ལ་དངོས་གནས་དྲང་གནས་ཀྱི་ཅིག་ཁ་ལག་ཡིན་ན chemical གི་ཁ་ལག་མེད་པ་དངོས་གནས་དྲང་གནས་ཀྱི་ད་གུ་ཅིག organic བཟོ་བ་ན་རང་བྱུང་གི། གདོད་མའི་གི་མི་རིགས་འདི་ཚོ་བེད་སྤྱོད་གཏང་སྟངས་འདྲ་བོ་ཅིག་དེ་འདྲའི་མཐོང་དུས་ད་ཁོང་ཚོ་ཡིན་ན་ཧ་ལས་བ་ད་ལྟ་ཡང་དེ་འདྲའི་འདྲ་ཡོད་པ་ཅིག་དཔེ་ཧ་ལས་འགྲོ་བ་འགྲོ་བ་ཆགས་ཡོད་རེད་ལགས། ལགས་སོ་ཨ་ནི་ད་ལྟ་ད་རིན་པོ་ཆེ་གིས་ཅིག་གསུངས་སོང་ད་ལྟ་བཙུམ་འདི་ད་ཅིག་ཉེ་བའི་དུས་སྐབས་མ་གཏོགས་ཕྱི་རྒྱལ་གི་ཡུལ་མི་འགྲོ་སྐྱོད་ཆོག་མེད་པའི་སྐོར་ཅིག་གསུངས་སོང་ཨ་ནི་ད་ལྟའི་ཆར་ལ་ཅིག་ད་བཙུམ་ནང་གི་ད་ཅིག་གི་འཛུགས་སྐྲུན་དང་ཨ་ནི་ཡང་གཅིག་གི་ད་རྒྱལ་ས་ཀཏ་མན་ཌུ་ནས་བཙུམ་ལ་སྐྱོད་པ་ན་ཨ་ནི་གཅིག་གི་ལམ་དང་དུས་ཚོད་ཀྱི་མཐུན་རྐྱེན་དེ་གནས་སྟངས་ག་འདྲ་རེ་ཆགས་ཡོད་ནམ། ད་སྔས་མ་སྔས་མ་ང་གི་སྤོ་བོ་སྐབས་འདྲ་བོ་ཡིན་ན་ད་བཙུམ་ནས་མར་བལ་ཡུལ་འཕགས་པ་ཤིང་བལ་ཡུལ་རྒྱལ་ས་ལམ་གྱི་ཟླ་བ་གཅིག་འགོར་གྱི་རེད་ཟེར་གྱི་འདུག་ད་ཕྱིས་སུ་ལ་ང་ཆུང་ཆུང་སྐབས་ལ་ཡིན་ན་ད་ཕལ་ཆེར་ང་ཚོ་ང་ཕོད་མ་ལུས་ལོ་ལ་ང་རང་ཚོའི་བཙུམ་ལ་དེ་ནས་ཆུ་བཞི་སྒང་དྲུག་དམག་པའི་དམག་སྒར་ཚུགས་ཡོད་རེད་འདི་ག་ནང་བཞིན་གྱི་དེ་དུས་སྐབས་ལ་ང་ཆུང་ཆུང་རེད་སྐྱེས་ཡོད་ས་མ་རེད་ཨང་འདི་ག་ནང་བཞིན་གྱི་ཨོ་ར་ཆེན་དགོན་པ་ལ་ཡང་དེ་ནི་ང་རང་ཚོའི་དེ་རྫོང་མཁར་གྱི་ཆོས་སྡེ་དགོན་པ་སྐུ་བཞེངས་མཛད་དུས་ཞག་རེར་ཆོས་སྡེ་དགོན་པ་དགེ་འདུན་པ་ཡང་གེ་མགོ་འདི་འདྲ་ང་མཇལ་མྱོང། དེ་ག་ནང་བཞིན་གྱི་ང་ཚོ་སྔགས་རེ་བཙུམ་ལ་ཡང་བོད་ནས་གཙང་རེད་སྐྱིད་རོང་རེད་རྫོང་མཁར་རེད་འདི་འདྲའི་མང་པོ་ང་ཚོ་བཙུམ་ལ་གཞིས་ཆགས་འགྱོག་དེ་འདྲའི་ང་ཡི་ཆུང་ཆུང་སྒང་ལ་མཇལ་མྱོང། ཨ་ནེ་ཁ་ཤས་ནས་ཕྱིས་སུ་བོད་ལ་ཐག་སྐོར་ཤ་རྒྱབ་ཁར་བོད་ལ་ལོག་འགྲོ་རེད་ཁ་ཤས་མར་རྒྱ་གར་གཞིས་ཆགས་བལ་ཡུལ་ཡོང་དེ་འདྲ་བྱེད་རེད། དེ་དུས་སྐབས་ལ་ཡིན་ན་ད་ཞག་པ་བཅོ་ལྔ་ཉི་ཤུ་བལ་ཡུལ་གྱི་ཏུར་སེར་ལི་ཟེར་གི་ད་ང་ཚོ་བཙུམ་པའི་སྐད་ལ་ཆུང་བྱེད་ཟེར་གི་རེད། དེའི་བར་དུ་གོམ་པ་རྒྱ་མི་ལས་བར་དེ་དུས་ཞག་པ་བཅོ་ལྔ་ཉི་ཤུ་འགོར་གི་ཡོད་རེད། དེ་ནས་ད་ང་ཆུང་ཆུང་སྒང་ལ་ཡོང་གི་འདི་ནི་ཞག་པ་བདུན་གྱིས་བལ་ཡུལ་བར་དུ་འདི་འདྲའི་ཅིག་འགོར་བ་རེད། ད་དེ་རིང་ཁ་རྩང་ཡིན་ན་དེ་ལམ་ཁ་དེ་ཡར་བཙུམ་ཕྱོགས་ལ་ཡར་ཡར་ཡར་ཡར་བཟོས་ནས་ཁ་རྩང་འདྲ་བོ་ཅིག་ཡིན་པ་ན་ང་བཙུམ་ནས་བྱས་ནས་ཉི་མ་རེ་རེར་ཀི་ལོ་མི་ཊར་སུམ་སོ་ལྔ་སོ་ལྔ་འདྲ་བོ་ཅིག་གོམ་པ་བརྒྱབ་ནས་ཉི་མ་གསུམ་གོམ་པ་བརྒྱབ་ནས་ཉི་མ་བཞིའི་ནང་ལ་ཏག་ཏག་འདྲ་བོ་ཅིག་བལ་ཡུལ་འདི་འདྲ་སླེབས་སོང་ཨ་ནི་འདི་བཙུམ་པ་ལ་ལམ་ཁ་དེ་ཡར་ཡར་ཡར་བཟོས་འགྲོ་གི་འདུག་ཡིན་ནའི་ལམ་ཁ་དེ་ད་ལོ་རྟག་པར་ཞིག་བལ་ཡུལ་གྱི་ཨ་ར་མི་གི་དེ་འདྲ་ཁོ་ཚོ་ལམ་ཁ་དེ་བཟོས་འགྲོ་གི་འདུག་འདི་པེ་ཨ་ནི་ཡར་ཡར་ཡར་ཅིག་སླེབས་འགྲོ་གི་འདུག་ཨ་ནི་བ་བོད་ནས་མར་ལ་ཡང་ད་ལྟ་ང་ཚོ་དམུ་ལ་དྲ་ཆེན་ཟེར་ནས་ལ་དོག་ཅིག་ཡོད་རེད་ད་ང་ཚོ་བོད་དང་བལ་ཡུལ་གི་ས་མཚམས་ལ་ལ་དེ་མིང་ལ་དམུ་ལ་དྲ་ཆེན་ཟེར་ནས་དཔེ་ཆ་ཡིག་རྙིང་ནང་ལ་ཡོད་རེད་བོད་གི་ཡིག་ཆ་ཁག་ལ་ཡོད་ས་རེད་དམུ་ལ་དྲ་ཆེན་བར་དུ་ལམ་ཁ་བཟོས་ཚར་འདུག་ད་བལ་ཡུལ་ནས་ཡར་ལ་ཐུག་ཐུབ་ཡོད་མ་རེད་ཡིན་པ་ན་གཅིག་པེ་ག་རེ་ད་གཅིག་བྱས་ན་ནི་ད་ང་ཚོ་བཙུམ་ལ་ཡར་རྒྱས་བྱས་ནས་མོ་ཊ་ལམ་ཁ་སླེབས། དེ་ནི་དཔེ་ཡར་སྐྱེད་ཀྱི་རྣམ་པ་དང་འདི་ལས་ཡང་ཟུར་གཅིག་ནས་བལྟས་ན་ནི་གལ་སྲིད་ལམ་ཁ་འདྲ་བོ་སླེབས་ན་མི་འདྲ་མི་འདྲ་སླེབས། ད་ནི་རང་བྱུང་གི་ཁོར་ཡུག་འདི་ཚོ་ཚང་མ་ཞིག་ད་གཏོར་བརླག་བཏང་དེ་ནི་སྔོན་བྱུང་འདི་ཚང་མ་འཕྲོ་བརླག་འགྲོ་གི་རེད་ང་རང་སེམས་ཚོར་ལ་འདི་འདྲའི་གྲབ་བྱེད་ལས་ད་སྤྱིར་བཏང་བཏང་ཡག་པོ་རེད། ཡིན་པ་ཡིན་ན་ད་བལ་ཡུལ་དེ་ལོ་སུམ་ཅུ་ལྷག་རིང་ལ་དམངས་གཙོ་རིང་ལུགས་དང་རྒྱལ་པོའི་རིང་ལུགས་གཉིས་ཀྱི་རྙོག་དྲ་ལ་བརྟེན་ནས་བལ་ཡུལ་དེ་དེ་ནི་རྙོག་འཛིང་ཁོ་རང་ནང་ལ་ལྷུང་ནས་གཞུང་བརྟན་པོ་ཟིན་མ་ཐུབ་པ་ལ་བརྟེན་ནས་དེ་ནས་ཡར་རྒྱས་དེ་ཕྱིར་ལོ་སུམ་ཅུ་སྒང་ལ་ཡར་རྒྱས་རྩ་ནས་འགྲོ་ཡ་མེད་ཡིན་པ་ཡིན་ན་ད་ལྟ་ལོ་གཅིག་གཉིས་ནང་ལ་ད་དམངས་གཙོ་རིང་ལུགས་དེ་ཅིག Constitution ཟེར་ནས་པའི་རྩ་ཁྲིམས་བཟོ་ཐུབ་པ་ལ་བརྟེན་ད་ད་ལོ་གཉིས་ལོ་ཁ་ཤས་བྱས་ནས་ནི་བོད་བཙུམ་ལ་ཡང་ཡར་ཡར་ཡར་ག་ལེ་ག་ལེ་ག་ལེ་བྱས་ནས་ལམ་ཁ་འདྲ་བོ་ཅིག་འདི་འདྲ་ཡར་ཡར་སླེབས་འགྲོ་གི་འདུག་ཡིན་པ་ཡིན་ན་དེ་ནི་བཙུམ་ལ་གཙོ་བོ་དེ་སློབ་གྲྭ་ཡག་པོ་དང་སྨན་ཁང་ཡག་པོ་ཚད་ལྡན་ཅིག་ཅི་ཡང་ཡོད་མ་རེད་བལ་ཡུལ་གཞུང་ནས་ཡིན་ན་རེད་ག་རེ་ཡིན་ན། ང་རང་འདྲ་བོ་ཞིག་ཡིན་པ་ན་གཙོ་བོ་དེ་ད་སྐྱབས་མགོན་རིན་པོ་ཆེ་དང་རྒྱལ་དབང་ཀརྨ་པ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རེད་འདིའི་བསླབ་བྱ་བཟང་པོ་ལ་བརྟེན་ནས་བཙུམ་ལ་མཉྫུ་ཤྲཱི་སློབ་གྲྭ་ཟེར་མཁན་ཅིག་དང། ཨ་ནི་སྙིང་རྗེ་སྨན་ཁང་ཟེར་ནས་སྨན་ཁང་ཆུང་ཆུང་ཅིག་འདི་འདྲ་ཞིག་བཙུགས་ཡོད་འདི་རྣམས་ལ་སློབ་གྲྭ་དགེ་རྒན་རེད་ནརས་དེ་རེད་འདི་གཙོ་བོ་དེ་ང་ཚོ་བཙུམ་ལ་ཡོད་པའི་ད་མི་མང་ཚང་མ་ལ་ད་ཁྱབ་ཐུབ་པ་མ་རེད་དེ་ཡིན་ནའི་གང་ལ་གང་འཚམ་ཅིག་དེ་ནས་ཁོང་ཚོ་ལ་ཅིག་སྤྱིར་བཏང་གི་ཡག་ལ་ད་གཤག་བཅོས་འདྲ་བོ་དང་སྐྱེ་དམན་ཕྲུ། སྐྱེས་ཡག་གི་སྐོར་ལ་དེ་དཀའ་ངལ་ཞེ་པོ་ཡོད་རེད་ད་གལ་སྲིད་ཕྲུ་གུ་དེ་ངན་མ་འདྲ་བས་ན་ཙུམ་ལ་ཕྲུ་གུ་རང་བཞིན་གྱི་ཕྲུ་གུ་སྐྱེས་པ་ཡིན་ན་སྐྱེས་དམན་མང་པོ་ཅིག་གྲོངས་འགྲོ་གི་ཡོད་རེད་དེ་ཡིན་ན་ཡང་ད་དེང་སང་ད་སྐྱེས་དམན་གྲོངས་པ་མང་པོ་ལ་བརྟེན་ནས་མི་མང་པོ་ཅིག་སྐྱེས་དམན་ད་ཕྲུ་གུ་སྐྱེས་ག་ལ་གོམ་པ་རྒྱབ་ན་རྒྱབ་ཐུབ་ཡག་ཁོ་རང་ཡོད་མ་རེད་དེ་ནི་ཧེ་ལི་ཀོབ་ཏར་ལ་གནམ་གྲུ་ཆུང་ཆུང་ལ་གླ་ཡོང་གནམ་གྲུ་གླ་ཆ་དེ་ནི་གོང་ཆེན་པོ་ཞེ་པོ་ཅིག་རེད། ཡིན་པ་ཡིན་ན་འདི་ལ་བརྟེན་ནས་དེ་ནི་སྨན་ཁང་འདྲ་བོ་ཆུང་ཆུང་སྐྱེས། དེ་འདྲ་རེད་ཀྱང་ང་རང་ཡིན་ན་སྤྱི་ཚོགས་ཞབས་ཕྱི་འདྲ་བོ་ཞིག་ཐབས་ཆག་ཅིག་འདི་འདྲ་ཞུ་བ་ཡིན་ན་ཡིན་པ་ཡིན་ན་ཡར་རྒྱས་ཀྱི་རྣམ་པ་དེ་དམིགས་བསལ་གང་ཡང་མ་རེད་དེ་ནི་མི་དེ་ཚོའི་བྱེད་སྟངས་བཟའ་སྟངས་སྡོད་སྟངས་དཔེར་ན་ལག་པ་ལ་རྨ་ཁ་ཞིག་ཐོན་ན་བླ་མའི་རྩ་ལ་མོ་བརྟག་པ་ཡོང་གི་རེད་བླ་འབོད་བྱེད་ཡ་དང་གླུད་གཏང་བ་དང་ཆོས་སྲུང་ཁོ་ན་ལ་བརྟེན་ནས་ད་རང་བྱུང་ཁོར་ཡུག་འཚར་ལོངས་བྱུང་བ་ན་ད་དེ་ག་ནང་བཞིན་གྱི་སྨན་གྱི་མཐུན་རྐྱེན་དང་འདི་འདྲ་ཞེ་དྲག་ཞེ་དྲག་ཅིག་ཡག་པོ་ཅིག་ཤེས་ཡོང་བ་མ་རེད་ཟེར་ཞུ་བ་ཡིན།

དེ་ལྟར་གུ་རུ་ཆོས་ཀྱི་དབང་ཕྱུག་གིས་དེ་ནི་ང་ཚོ་གིས་གུ་རུ་ཆོས་དབང་གི་ད་ལྟ་ཙུམ་དགོན་པ་གི་མདུན་ལ་གུ་རུ་ཆོས་ཀྱི་དབང་ཕྱུག་གིས་དེ་ནི་རྫུ་འཕྲུལ་བསྟན་ནས་དགུང་ལོ་བཅུ་གསུམ་ལྷག་གི་ཞབས་རྗེས་བཞག་གནང་ནས་མ་འོངས་པ་གདུང་རྒྱུད་རྒྱུན་མ་ཆད་ཕེབས་ཀྱི་རེད་ཟེར་འདི་འདྲའི་གསུང་རེད་ཟེར་ནས་ཞབས་རྗེས་མཇལ་ཡ་ཡོད་རེད། འདི་ག་ནང་བཞིན་གྱི་དེ་ནི་ཙུམ་ལ་ད། གཏེར་སྟོན་གར་དབང་རྡོ་རྗེ་ཟེར་ནས་གཙང་ནས་དེ་ནི་ཕར་ཕེབས་ནས་གཏེར་སྟོན་གར་དབང་རྡོ་རྗེ་གི་བཞུགས་ཁྲི་ཟེར་ནས་འདི་འདྲ་མཇལ་ཡ་ཡོད་རེད། ད་ང་ཚོ་ནང་ལྟ་བུ་ཅིག་ཡིན་པ་ཡིན་ན་དེ་ནི་གུ་རུ་ཆོས་ཀྱི་དབང་ཕྱུག་དབུ་ཞྭ་རེད། རྟ་མགྲིན་གྱི་ཕུར་བ་གསུང་བྱོན་རེད། གུ་རུ་ཆོས་དབང་གི་དེ་ནི་ཕྱག་བྲིས་རེད། འདི་འདྲའི་རྩ་ཆེན་པོ་བྱིན་རླབས་མང་པོ་མཇལ་ཡ་ཡོད་རེད། ཨེ་འདི་ག་ནང་བཞིན་གྱི་ཙུམ་ལ་དེ་ནི་ང་ཚོ་བླ་བྲང་གཅིག་པོ་མ་རེད། ཙུམ་ལ་བླ་བྲང་གསུམ་ཡོད་རེད་ཉི་ལེ་བླ་བྲང་སྔགས་བླ་བྲང་ཁང་གསར་བླ་བྲང་ཟེར་ནས་གསུམ་ཡོད་རེད་ཁང་གསར་བླ་བྲང་ཟེར་ན་འདི་དེ་ནི་ང་ཚོའི་གུ་རུ་ཆོས་དབང་གི་གདུང་རྒྱུད་རང་དེ་འདི་བླ་རབས་ཁ་ཤས་ཀྱི་སྔས་ལ་ཡང་ང་ཚོས་ཟུར་ལ་བཏོན་ནས་གདུང་སྲས་གཉིས་བྱུང་ནས་གཉིས་ཏེ་དེ་ནི་གཅིག་ཟུར་ལ་ཐོན་ནས་བླ་བྲང་གསར་བ་ཅིག་ཕྱག་བཏབ་ནས་ཡང་དེ་འདྲའི་བྱས་རེད་དེ་ནི་བླ་བྲང་གསུམ་པ་གཙོས་བྱས་པའི་ཡི་ཕྱིས་སུ་ལོ་བརྒྱ་ལྷག་ཙམ་ཅིག་ནས་སྔོན་ལ་དེ་འདི་ལྟར་ན་འབྲུག་པ་རིན་པོ་ཆེ་ཟེར་མཁན་ཅིག་དེ་ནས་འབྲུག་ནི་རྟོགས་ལྡན་ཤཱཀྱ་ཤྲཱི་གི་སློབ་མ། བཀྲ་ཤིས་རྡོ་རྗེ་ཟེར་མཁན་ཅིག་དེ་འདི་འབྲུག་པ་བཀའ་བརྒྱུད་ཀྱི་བླ་མ་ཅིག་འབྲུག་ལ་ད་ཕྱག་ཆེན་སྐོར་དང་ཉམས་ལེན་ཡག་པོ་བྱུང་བ་ཅིག་འདི་འདྲ་བྱུང་ཕྱིས་སུ་བོད་ལ་ཕེབས། བོད་ལ་འབྲས་སྤུངས་ལ་སྒོ་མང་གི་ཁམས་ཚན་ལ་ཞུགས་དེ་ནི་ཕྱག་དཔེ་འདྲ་བོ་འདི་གཟིགས། ཨ་མཛད་རྗེས་ཡག་པོ་བྱས་ནས་དེ་ནི་བོད་ནས་མར་སྐྱིད་རོང་ལ་ཕེབས་སྐྱིད་རོང་ལ་དེ་ནི་ད་ལྟ་སྤང་ཤིང་ཨ་ནེ་དགོན་པ་དེ་ཕྱག་བཏབ། སྐྱིད་རོང་ཕྱག་བཏབ་ཚར་ནས་དེ་ནི་སྐྱིད་རོང་ནས་ཙུམ་ལ་ཡོང་ནས་དེ་ནི་ཙུམ་ལ་རྭ་ཅན་དགོན་པ་ཟེར་བ་འདི་བཙུན་མ་གི་སྡེ་ཅིག་དང་དམུ་དགོན་པ་ཟེར་དགེ་འདུན་པའི་སྡེ་ཅིག་འདི་འདྲ་ཅིག་བཙུགས་ཡོད་རེད་ད་འདི་ན་དགེ་འདུན་པའི་སྡེ་དེ་སྔ་རྭ་ཅན་དགོན་པ་དང། ཨ་ནེ་དམུ་དགོན་པ་གཉིས་དེ་རེད། ཨ་འདི་ག་ནང་བཞིན་གྱི་དེ་ནི་ཙུམ་ལ་སྤྱི་བཏང་གིས་ང་ཚོ་བླ་བྲང་གསུམ་གཙོ་བོ་བྱས་ཕལ་ཆེར་བླ་བྲང་དགོན་པ་མང་ཉུང་ཕལ་ཆེར་ཉི་ཤུ་རྩ་གྲངས་དེ་འདྲ་ཡོད་རེད་གསུམ་ཅུ་ཡར་མར་ཡོད་ཆོས་འདི་ཚོ་ཆ་ཚང་འདྲ་བོ་ཞིག་དེ་ནི་གཙོ་བོ་དེ་དང་ང་ཚོ་གོས་དཀར་ལྕང་ལོ་གི་སྡེ། དགོན་པ་ཁག་ལ་ཚེས་བཅུ་ཆོས་ཚང་འདི་འདྲའི་ང་ཚོ་ད་ཙུམ་སྟོད་སྨད་ལ་དགོན་པ་མང་པོ་ཞིག་ཡོད་རེད་འདི་ད་སྔར་རྒྱུན་དང་མ་འདྲ་བ་ད་ལྟ་དུས་རྒྱུན་དུ་བྱས་དང་བྱེད་བཞིན་པ་རེད་ལགས།
ལགས་སོ། ཨ་ནི་དེ་ནས་ད་ཅིག་གི་བཙུམ་ན་ད་ཅིག་གི་གོང་དུ་ད། རྗེ་བཙུན་མི་ལའི་སྐོར་ཅིག་གསུངས་སོང། དེ་དང་འབྲེལ་བའི་ད་ཅིག་གི་བཙུམ་ན་ལ་སྐྱེས་ཆེན་དམ་པ་དེ་འདྲའི་ག་རེ་ག་རེ་བྱོན་ཡོད་ན།
ལགས་སོ། དེ་ད་བཙུམ་ན་སྔོན་མ་ཡིན་ན་ད་བླ་མ་སྔོན་མ་འདི་ཚོས་གཙོ་བོ་དེ་སྐྱེས་ཆེན་དམ་པ་དེ་འདྲའི་ད་བཙུམ་གི་རི་གཡས་གཡོན་མ་ལ་སྒྲུབ་ཕུག་རེད་ཚེ་མཚམས་བཞུགས་ས་རེད་བྲག་ཕུག་གྲངས་ལས་འདས་པ་མང་པོ་ཡོད་རེད་ད་འདི་འདྲ་ཡིན་པ་ཡིན་ན་ད། མང་ཆེ་བ་ད་སྔོན་མ་ལོ་རྒྱུས་དེ་ཚོ་མི་རྒན་པ་འདི་ཚོ་གིས་བྲིས་མ་ཐུབ། ཉར་མ་ཐུབ་པ་ལ་བརྟེན་ནས་དམིགས་བསལ་གྱི་གསལ་བོ་ཞེ་དྲག་མི་འདུག་ཡིན་དང་བཙུམ་གྱི་གཡས་གཡོན་འདྲ་བོ་ལ་མང་པོ་བལྟ་བས་ན་བྲག་ཕུག་དང་ཞབས་རྗེས་དང་དེ་ག་ནང་བཞིན་གྱི་བླ་མ་དེ་འདྲའི་ཉམས་རྟོགས་པ་ཡར་འཕུར་སྐྱོད་དང་དེ་འདྲའི་འདྲ་མི་འདྲའི་རྟགས་མཚན་མང་པོ་ཡོད་རེད་ཡིན་ན་ཡང་ད་བཙུམ་ལ་སྐྱེས་ཆེན་མང་པོ་ད་བརྗོད་ཚུལ་མེད་ལ་ཞབས་བཅགས་རེད་གཏེར་སྟོན་གར་དབང་རྡོ་རྗེ་དང་གུ་རུ་ཆོས་ཀྱི་དབང་ཕྱུག་རེད། དེ་ག་ནང་བཞིན་གྱི་བྲག་དཀར་རིན་པོ་ཆེ་སྐུ་གོང་མ་རེད་དེ་ག་ནང་བཞིན་གི་དེ་ནས་ད་ང་ཚོ་བལ་ཡུལ་ལ་ཆུ་བཟང་རིན་པོ་ཆེ་ཆུ་བཟང་རིན་པོ་ཆེ་སྐུ་གོང་མ་འདི་ཚོ་བཙུམ་ལ་ཕེབས་བཙུམ་ལ་བཀའ་འགྱུར་གི་ལུང་གནང་དེ་འདྲ་བྱས་ནས་དེ་འདྲ་འབྲུག་པ་རིན་པོ་ཆེ་ད་ལྟ་གི་ཡང་སྲིད་རེད་སྐུ་གོང་མ་རེད་དེ་ག་ནང་བཞིན་གི་དེ་ནས་ད་སྐྱེས་ཆེན་དམ་པ་འདི་འདྲའི་མང་པོ་ཕེབས་རེད་དེ་ག་ནང་བཞིན་གི་ད་ང་ཚོ་ཉིས་སྟོང་བཅུ་དགུ་ལ། ཁོ་ནས་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་བཙུམ་ལ་ཞབས་བཅགས། དེ་ནས་དཀོན་མཆོག་སྤྱི་འདུས་བཀའ་དབང་གནང། ཨ་ནེ་ན་ནིང་ད་ལོ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ཐེངས་ཁ་ཤས་ཤིག་ཆིབས་བསྒྱུར་དེ་འདྲ་གནང་བྱས་སྐྱེས་ཆེན་མང་པོ་ད་ཞབས་བཅགས་ཡོད་རེད་དེ་ནས་ཁ་ཤས་ཅིག་ད་ལྟ་སྔོན་མ་བཙུམ་ལ་ད་ལྟ་ཡིག་ཆ་རྙིང་པ་ཕྱེ་ན་ག་རེ་འདུག་ཟེར་ན་རྫོགས་ཆེན་གྱི་མཁན་པོ་མཁན་པོ་གཞན་དགའ་ཟེར་མཁན་འདི་དཔེ། རྙིང་མ་གི་མཁན་པོ་དཔེ་སྐད་གྲགས་ཆེན་པོ་ཅིག་རེད་མཚན་སྙན་གྲགས་ཡོད་པ། བསམ་གྱིས་མི་ཁྱབ་ཁོང་འདྲ་བོ་ཅིག་བལ་ཡུལ་ལ་གནས་སྐོར་ལ་ཕེབས། བལ་ཡུལ་སླེབས་ཚར་ནས་དེ་ནས་བལ་ཡུལ་སྐྱིད་མོ་ལུང་ལ་གཏེར་སྟོན་གར་དབང་རྡོ་རྗེ་གི་གནས་མཇལ་ཁར་འགྲོ་བའི་དོན་མཚོན་ཏེ་དེ་ནས་ཡང་བལ་ཡུལ་ནས་བཙུམ་ལ་ཕེབས་པའི་ལོ་རྒྱུས་དེ་འདྲའི་ཕྲན་བུ་ཅིག་འདི་རིང་ཉུང་ཉུང་ཅིག་མཇལ་ཡ་འདུག་བཙུམ་ལ་ཕེབས་ཚར་ནས་མཁན་པོ་གཞན་དགའ་འདི་འདྲ་བཙུམ་ནས་ཡང་ཁབ་བཙུགས་བཙུམ་ནས་བོད་ལ་ལོག་ཕེབས་ན་ཡང་བལ་ཡུལ་ཕེབས་ན་འདི་དམིགས་བསལ་ཞིག་མི་འདུག་འདི་འདྲ་ཡང་དེ་འདྲ་ཡིན་ན་ཡང་ལོ་རྒྱུས་འདྲ་བོ་ཕྲན་བུ་འདི་འདྲ་ཅིག་མཇལ་ཡ་འདུག་ཟེར་ཞུ་བ་ཡིན།
ལགས་སོ་གདུང་སྲས་པདྨ་རིན་པོ་ཆེ་དེ་ནས་ད་ཅིག་ཡས་བཙུམ་ནང་གི་འདུག་ཡུལ་མི་ཚོས་ད་མི་རིགས་འདི་ག་ནས་བྱུང་བ་ཅིག་ལོ་རྒྱུས་ཡོད་ན་ཨ་ནི་ཅིག་རིག་གཞུང་འདི་ག་རེ་ག་རེ་ཡིན་ན་འདི་སྐོར་ག་རེ་གསུང་ཡོད་ཅིག་གསུང་ཡ་འདུག། ད་གཙོ་བོ་དེ་ང་ཚོ་བཙུམ་གི་དེ་ནས་ལོ་རྒྱུས་ཅིག་ཡིག་ཚང་རྙིང་པ་ནང་ལ་ད་བར་བ་བྱ་མིའི་རྒྱུད་པ་ད་སྟོད་གངས་རིན་པོ་ཆེ་ནས་མངའ་རིས་ཀྱི་མིའི་རྒྱུད་པ་ཡིན་པ་འདི་གསལ་ཞིང་གསལ་བ་རེད་འདིའི་རྗེས་ལ་ཡང་གཞོང་པ་གནའ་ཆེན་གྱི་རྒྱུད་པ་ཟེར་ནས་ཡང་འདུག་དེ་ནས་རྟ་བོ་ནང་པ་བུ་ཕོ་བྱ་རི་ནི་གྲུབ་ཐོབ་ལྕགས་ཟམ་དེ་འདྲའི་བྱས་ནས་དེ་ནས་རྒྱུད་པ་མང་པོ་ཞིབ་པོ་ཞིག་ཡོད་རེད་ད་འདི་ཚོ་མང་ཆེ་ཅིག་རྒྱུད་པ་འདི་ཚོ་ཆ་ཚང་བོད་ནས་ལས་སྐྱོར་ཡིན་པ་དཔེ་གསལ་བོ་འདྲ་བོ་ཅིག་རེད། ཨེ་འདི་ག་ནང་བཞིན་གྲམ་པ་སར་ཐོག་ཟེར་མཁན་ཅིག་ཡོད་རེད་ད་གྲམ་པ་སར་ཐོག་ཟེར་ང་བརྗོད། གྲམ་ཟེར་ན་ཨ་ནི་བྲམ་ཟེ་རེད་དོ་སར་ཟེར་ན་ས་བ་དོན་གྱོ་ཙུམ་ལ་རྐང་ཙུམ་རེད། འདི་ཚོ་ག་རེད་ཟེར་ན་ང་ནེ་པ་ལི་གི་མི་ཡིན་འབའ་ཝུན་ཟེར་གི་འདུག་འབའ་ཝུན་ཆེ་དེ་རེད། འབའ་ཝུན་ཟེར་ན་ག་རེ་ཟེར་ཁོ་ཚོ་བྲམ་ཟེ་ཟེར་གི་འདུག་ཨ་ནི་ཙུམ་ལ་ང་རང་ཚོ་བོད་ང་རང་ཚོ་བོད་པའི་གི་ཐ་སྙད་འདྲ་འདི་གྲམ་པ་སར་ཐོག་ཟེར། དེ་འདི་གྲམ་པ་ཟེར་ན། བྲམ་ཟེ་ལབ་པས་ལ་སར་སོ་སར་དེའི་རྒྱུད་པ་ཡང་ག་ལ་གང་འཚམ་ཅིག་ཡོད་རེད། སྤྱིར་བཏང་གི་མང་ཆེ་བ་ད་བརྒྱ་ཆ། དགུ་བཅུ་གོ་ལྔ་དེ་ཚང་མ་ང་རང་ཚོ་བོད་ཀྱི་མི་རིགས་ཤ་སྟག་རེད་ཨང་བརྒྱ་ཆ་ལྔ་ཡིན་ན་གཅིག་གཉིས་ཀྱིས་མ་བྱེད། ད་ཁུ་ནུ་གི་རྒྱུད་པ་ཟེར་ན་ཡང་ཁུ་ནུ་གི་མི་ཚང་གཅིག་གཉིས་ཡོད་པའི་སྐད་ཆ་འདུག་དེ་འདྲས་མ་བྱེད་མང་ཆ་ཅིག་དེ་ནི་ང་རང་ཚོ་བོད་ཀྱི་རྒྱུད་པ་རྐྱང་རྐྱང་འདྲ་བོ་ཞིག་འདི་འདྲ་རེད། ལགས་སེ། ཨ་ནི་འདིའི་སྐོར་ཅིག་གསུང་ཡོང་གི་རེད་ད། ད་ཙུམ་ནང་གི་ད་ཅིག་ཡོད་ར། གཉེན་སྒྲིག་དང།

མནའ་མ་འདྲ་བོ་ཞིག་ཡིན་པ་ཡིན་ན་དེ་ནི་མནའ་མ་འདྲ་བོ་ཞིག་ཡིན་པ་ཡིན་ན་དེ་ནི་ཕ། ཐུན་མོང་མ་ཡིན་གྱི་བོད་ཀྱི་ལུགས་སྲོལ་ཟེར་ན་མི་འདུག་ཙུམ་གྱི་ལུགས་སྲོལ་ཟེར་ན་མི་འདུག་དེ་ནི་མནའ་མ་དེ་སོ་སོ་གྱི་དགའ་བོ་མེད་པའི་ཐོག་ནས་དེ་ནི་ཕ་མ་འདི་ཚོ་གིས་འཁྲིགས། ཕ་མ་འདི་ཚོ་གིས་བསྒྲིགས་ནས་ནས་བུ་གི་ཕ་མ་གིས་དེ་ནི་བུ་མོ་གི་ཕ་མ་རྩ་ལ་དེ་ནི་མནའ་མ་སློང་ག་འགྲོ་གི་རེད་དང་པོ་སྲིད་ཆང་ཟེར་མཁན་ཞིག་བཏང་གི་ཡོད་རེད་སྲིད་ཆང་དེ་བཏང་དུས་ཙམ་པ་ལ་ནི་མནའ་མ་དེ་མི་གཞན་པ་ལ་བུ་མོ་དེ་མ་སྤྲད་རོགས་བྱས་ཟེར་སྲིད་ཆང་ཟེར་ནས་ཆང་ཞིག་བཏང་གི་ཡོད་ཟེར་བདེ་སྐྱིད་དང། དེ་ནས་སྲིད་ཆང་དེ་བཏང་ཚར་ནས་དེ་ནས་ད་མནའ་མ་སློང་རིག་ནས་ཡང་སློང་ཆང་ཟེར་ནས་ཞིག་བསླང། དེ་ནས་བསླང་ཚར་རྗེས་ནས་དེ་བྱས་ནས་དེ་ནས་ཡང་ད་མནའ་མ་བསུ་གི་ཡིན་ཟེར་ནས་ཡང་ཆང་གཅིག་བཏང་ཆང་སྣ་ཁ་དང་པོ་གཉིས་པ་གསུམ་པ་དེ་འདྲས་བཏང། དེ་ནས་དེ་བཏང་ཚར་བའི་རྗེས་ལ་ད་མནའ་མ་དེ་བསླང་ཚར་བསླང་དུས་ཙམ་པ་ལ་ཡང་དེ་ནས་རྟ་ལ་བསྐྱོན་དེ་ནས་བསུ་ཆང་དང་པོ་གཉིས་པ་གསུམ་པ་བྱས་ནས་དེ་འདྲས་ཅིག་བཏང་དེ་འདྲས་བཏང་པ་མ་ཟད་པས་དེ་ནས་མནའ་མ་དེ་ནང་ཡོང་བའི་སྐབས་ལ་དེ་ནས་སྒོ་ནས་ཞེས་བསུ་ཆང་དང་པོ་གཉིས་པ་བཏང། དེ་ག་ནང་བཞིན་གི་སྣམ་བུ་འདི་འདྲ་དཀར་པོ་འདི་འདྲ་བཏང་འདི་དང་འདི་གནང་དེ་ནི་ནང་ལ་གྲུམ་རྩེའི་གདན་ཡོད་ན་རེད་སྣམ་བུ་གི་གདན་ཡོད་ན་རེད་ལ་དེ་ནི་བོད་ཀྱི་ཐུན་མོང་མ་ཡིན་གྱི་གཡུང་དྲུང་གཡས་སྐོར་བྱས་ཏེ་བྲིས་དེ་ནི་ཆང་ས་དཀར་ནག་ཁྲ་གསུམ་འདི་འདྲས་བཤམས་དེའི་བཤམས་པ་མ་ཟད་པའི་དེ་ནི་ང་རང་ཚོའི་དེ་རྒྱུད་པའི་གི་བླ་མ་འདི་འདྲ་བྱས་ནས་དེ་ནི་དགྲ་བླ་ཆོས་སྲུང་གི་བསང་གསོལ་དེ་ནི་བུ་དང་བུ་མོ་གི་དེ་ནི་ད་ང་ཚོའི་གི་ཕ་ཡུལ་ལ་ཡིན་ན་དེ་ནི་བུ་འདི་ཚོ་ལ་ཞྭ་སེར་སྦོག་ཏོ་ཟེར་མཁན་འདི་ཞྭ་མོ་སེར་བོ་སྒོར་སྒོར་ཅིག་འདུག་ག་ལ། ཨ་གོན་ཡག་ཅིག་འདི་གོན་ཨ་ནི་བུ་མོ་འདྲ་བོ་ཡིན་ན་གོས་ཆུང་ཟེར་ནས་ཡང་ཕྱི་ལོག་ནས་ད་ལྟ་ང་རང་ཚོ་དེང་སང་ཟློས་གར་འཁྲབ་སྟོན་སྒང་ལ་འཁྲབ་སྟོན་སྒང་ལ་གོན་གི་འདུག་ད་ལྟ་ཕྱུ་པ་དེ་འདྲ་ཅིག་ཕུ་ཐུང་མེད་པ་ཕྱུ་པ་ཅིག་འདུག་དམར་ཁྲག་ཁྲག་བྱེད་བྱེད་འདི་ཚོའི་གོས་གོས་ཆུང་ལབ་གི་རེད་ག་འདུག་འདི་ཚོའི་གོན་དེ་ནས་ད་འདི་ཚོའི་འཁྲབ་པ་ཆང་ས་ལ་འདི་ནི་སྤྱིར་བཏང་གི་མནའ་མ་དེ་བསུས་ནས་ཁྲིད་ཡོང་རྒྱུ་དང་བུ་མོ་དེ་ཞེ་པོ་ཞིག་ངུ་བ་ང་དེ་འདི་འདྲ་མཐོང་མྱོང་བུ་མོ་འདི་གོས་བག་རོགས་ཀྱིས་མ་ངུ་ཟེར་ལབ་ངོ། དེ་ནི་ནང་སླེབས་ཚར་ནི་འདི་ནི་ཁ་དྲོ་བའི་དྲོ་གཡུ་བསྟན་པ་ཚ་བའི་ད་ར་ཟེར་ནི་ད་ར་འདི་འདྲ་སྤྲད། ཁ་དྲོ་བའི་གཡུ་ཟེར་གཡུ་ལོ་སར་འདྲ་བོ་སྤྲད་དཀར་བོ་ཆགས་པའི་ཆགས་ཤོག་ཟེར་ནི་འདི་རེད་གླུ་རེ་རེ་བླངས་བཤད་པ་རེ་ནི་འདི་འདྲ་རེ་རེ་རྒྱབ་ནི་འདི་ནི་ཆང་ས་རྒྱབ་འདི་ནི་འདི་ལ་འདི་ལན་ནི་འདི་ཡུལ་མི་ཚང་མ་གི་བསུ་ཆང་འདི་འདྲ་བཏང་ཚེ་མཚན་ངང་འདི་འདྲ་བྱེད་མནའ་མ་སུ་ཡིས་ཉུང་འདི་འདྲ་བྱེད་བྱེད་འདི་བྱེད་ཚར་ནི་འདི་ནི། ལོ་གཅིག་གཉིས་ཀྱི་དེ་ནི་ཆ་ལ་བལྟས་ལོ་གཅིག་གཉིས་ནི་དེ་ནི་གྲོང་པ་ཁག་ཁག་བྱེད་དུས་གང་ལ་དེ་ནི་གཉེན་འདུན་རྒྱབ་ཟེར་གཉེན་འདུན་རྒྱབ་ཟེར་དེ་ནི་གྲོང་པ་ཁག་ཁག་བྱེད་ནི་དེ་ནི་ད་གྲོང་པ་ཅིག་ཡིན་ན་གྲོང་པ་དེ་ལ་སྔ་མ་སོ་སོ་གི་སྤོ་བོ་སྤོ་མོ་གི་ག་རེ་སྤྲད་པ་དེ་དེ་ནི་བུ་དེ་ལ་དེ་ནི་ད་ཆ་ཚང་འདྲ་བོ་ཅིག། གཡུ། བྱུ་རུ་གཟི་རེད། དེ་ག་ནང་བཞིན་ཞིང་ཁ་རེད་མཛོ་རེད། སོ་སོ་གི་པ་ཕ་ཨ་མ་གི་ག་རེ་སྤྲད་ཆགས་པ་དེ་བུ་ལ་ཡིན་གཅིག་མིན་གཅིག་མོལ་བ་འདྲ་བོ་ཞིག་བཏང་ནས་དེ་ནི་མར་ལ་སྤྲད་དགོས་གི་རེད། དེ་ག་ནང་བཞིན་སྤྲད་པ་མ་ཟད་པའི་དེ་པ་ཕ་དེ་འཇོན་ཐང་ཆེན་པོ་བྱུང་སོང་ན་ང་གིས་ང་རང་གི་མི་ཚེ་ལ་ས་སྐྱ་འདི་ཡིན་ཟེར་དེ་ནི་དེ་ཡིན་ཟེར་ཆ་ཚང་འདྲ་བོ་ཞིག་འདི་འདྲ་ཞིག་སྤྲད་ཅིང་དེ་འདྲའི་ལུགས་སྲོལ་ཡོད་རེད་ད་དེས་ན་ནི་ང་ཚོའི་བཙུམ་ལ་ཡིན་ན་བུ་གསུམ་བར་པ་ཆོས་ལ་འགྲོ་ཟེར་ནས་བུ་གསུམ་པ་དེ་ད་རྒྱུ་ཞེ་དྲག་ཅིག་ཐོབ་དགོས་ཡོད་མ་རེད་ཡིན་གཅིག་མིན་གཅིག་དགོན་པ་ལ་གྲྭ་པ་འགྲོ་དགོས་གི་རེད། ཕོ་མོ་མ་ཡིན་པའི། སྐོར་ལ་ཆོས་ཞིང་གཅིག་མ་ཞིག་ཐོབ་པ་མ་རེད། དེ་འདྲའི་ཆེད་ནས་བྱས་ཡག་གི་འདི་ཡོད་རེད་དེ་འདི་འདྲའི་འདི་བཙུམ་པ་ལ་ནི། གཞས་འདྲ་བོ་ཡིན་ན་གཞས་དཔེ་མི་སྲིད་གི་ཚ་གང་ཟེར་བོ་རེད་དེ་སྔོན་མ་སྔོན་གླུ་ཟེར་ང་ཡོད་རེད་སྟོད་གླུ་ཟེར་ང་ཡོད་རེད་གཞས་ད་ང་ཞེ་དྲག་ཤེས་ཀྱི་མི་འདུག་དེ་འདྲའི་གཞས་འདྲ་མིན་མང་པོ་ཞེ་པོ་ཅིག་ཡོད་རེད་ལ། གཞས་འདྲ་བོ་དང་དུག་ལོག་ན་བཟའ་གོན་སྟངས་འདི་ཚོ་ཆ་ཚང་དེ་ངའི་བཙུམ monastery YouTube channel ནང་ལ་བཙུམ་གྱི་སྟོད་སྨད་བར་གསུམ་གྱི་འདི་ནང་ལ་ཆས་གོས་དང་གཞས་འཁྲབ་སྟངས་མ་འདྲ་བ་མ་འདྲ་བ་མང་པོ་ཅིག་ངས་བཅུག་བཞག་ཡོད་འདི་ནང་ལ་དེ་ཚོ་ཆ་ཚང་གི་འདི་ནང་ལ་གཟིགས་ན་འགྲིག་གི་རེད། ལགས་སོ་གཞས་དེ་གས་དེ་དག་ཅིག་ཡས་བཙུམ་གྱི་ད་ཉེ་འཁྲིས་སུ་ཆགས་པའི་སྐྱིད་རོང་གི་ད་གཞས་དང་འདྲ་བོ་ཡི་གི་རོ་ཏེས་ཏེས། རེད་འདྲ་བོ་འདྲ་བོ་རེད་ལབ་བ་ད་འདྲ་བོ་འདྲ་བོ་རེད། ལགས་སོ་ཨ་ནི་ཡིས་ད་རིག་གཞུང་གི་ཆ་ནས་ད་ཅིག་གི་བོད་དང་ད་ཅིག་གི་བར་ལམ་གཅིག་མཚུངས་འདྲ་བོ་ཅིག་ཡིན་འདྲ་རོ། རིག་གཞུང་ཟེར་ནས་ད་ང་ཚོས་ཚུར་དུག་ལོག་གོན་སྟངས་སྐད་ཆ་བཤད་སྟངས་གཅིག་པ་གཅིག་རྐྱང་སྐྱིད་རོང་དང་ད་བཙུམ་འདི་ཕལ་ཆེར་ད་གཅིག་པ་གཅིག་རྐྱང་ཡིན་ཟེར་ན་ཞྭ་མོ་གོན་སྟངས་གཞས་འཁྲབ་སྟངས་སྐྱིད་རོང་དང་གཅིག་པ་གཅིག་རྐྱང་རེད་ད་བཙུམ་པ་གི་བུ་འདི་ཚོ་གཞས་འཁྲབ་དུས་སྒང་ལ་ད། ཐོས་ནས་ཨར་ཏི་ཟེར་ང་ཅིག་འདི་གོན་གི་མ་རེད་མ་གཞི་གཞན་སྐྱིད་རོང་གཅིག་པ་གཅིག་རྐྱང་འདྲ་བོ་ཞིག་རེད་གཞས་འཁྲབ་སྟངས་རེད། དེ་ག་ནང་བཞིན་གྱི་སྐྱིད་རོང་དང་བཙུམ་པ་འདི་ཚོ་སྔ་མ་ད་ང་ཡི་རྨོ་རྨོ་འདྲ་བོ་ཞིག་ཡིན་ན་ད་བཙུམ་ནི་ཕར་ལ་དེ་ནི་ཕར་སྐྱིད་རོང་ལ་ད་ལྟ་གནས་ལ་མནའ་མ་ལ་འགྲོ་ནས་དེ་ནི་ད་ལྟ་སྐྱིད་རོང་ལ་ང་གི་རྨོ་རྨོ་གི་ཨ་ཁུ་ཨ་ཁུ་གི་ཚོགས་བུ་འདི་ཚོ་ཡིན་པ་ན་ང་དང་འབྲེལ་བ་ཕལ་ཡོད་འདི་ཚོ་ཆགས་བསྡད་འདྲ་བོ་ཞིག་ང་ནང་བཞིན་གྱི་བཙུམ་པ་མི་འདི་སྐྱིད་རོང་དང་ཨ་ནི་འབྲེལ་བ་ཡོད་ཁྱོ་གི་སྔས་མ་མང་པོ་ཡོད་རེད་ག་རེད་ཟེར་ན་ཙུམ་དང་དབང་དེ་དུས་གང་ས་ཆ་ཐག་ཉེ་བའི་དེ་མནའ་མ་ཕར་ལེན་ཡག་དང་ཚུར་ལེན་ཡག་དེ་འདྲ་མང་པོ་ཡོད་རེད་དེ་བ་ན་ཕྱིན་ཏེ་ཕྱིས་སུ་སྐྱིད་རོང་གི་མི་ཡང་བོས་ཞུ་དེའང་ཙུམ་ནས་ཀྱང་འདི་མེད་པས་བོས་མ་ཞུ་གི་ངས་འདི་བ་ནས་ཙུམ་དང། སྐྱིད་རོང་གཉིས་མཛའ་འབྲེལ། ཆོས་འབྲེལ་ཟེར་ན་མི་འདུག་དེ་ནས་འདི་ག་དང་འབྲེལ་བ་མང་པོ་ཞིག་བ་ཞིག་ད་ང་རང་ཚོ་གང་ཅིའི་ཐོག་ནས་བོད་ཀྱི་འཕྲུལ་འདི་མ་དང་གཅིག་པ་གཅིག་རྐྱང་འདྲ་བོ་ཅིག་རེད་ལ། ལགས་སེ་ཨ་ནི་ཅི་སྐད་འདི་ལྟ་ཅིག་བོད་སྐད་རང་གཙོ་བོ་རེ་ཞིག་ན་ཡང་ན་དེང་སང་ད་ཅིག་གིས་བལ་བོའི་སྐད་དེ་བེད་སྤྱོད་གཏོང་གི་ཡོད་ན་ག་འདྲ་རེད། ད་ང་ཚོ་རྒན་པ་དེ་ཚོ་རེད་ད་ནི་ད་སྤྱིར་བཏང་གི་ང་རང་ཚོ་ཙུམ་གྱི་སྐད་དེ་མང་ཆེ་ཞིག་ད་ང་རང་ཚོ་ན་ནིང་ཟེར་ན་ནི་ལོ་སྔས་མ་ལ་ཡིག་རྙིང་དེ་ཡིག་རྙིང་གི་སྐད་མང་པོ་འདུག་ཟེར་དཔེ་བཞག་ན་ད་དེ་ག་ལ་ཙུམ་སྐད་ཆ་མང་པོ་ཅིག་ཡི་གེ་རྙིང་པ་ནང་གི་བརྡ་སྤྲོད་རྙིང་པ་གི་སྐད་མང་པོ་ཡོད་རེད་བོད་སྐད་རང་རེད་ད་ང་ཚོ་བོད་སྐད་ཡིན་ན་བོད་པ་ནང་ལ་ཡང་ན་ད་ང་ཚོ་ཕ་ཡུལ་ལ་འགྲོ་ན་ཕ་ཡུལ་ལ་སྐད་ཁོ་རང་ཁོ་རང་གི་སྐད་ཀྱི་སྒྲ་གདངས་ཀྱི་མི་འདྲ་ཡོད་སྤྱིར་བཏང་བོད་སྐད་རང་རེད། དེ་ནི་ང་ཚོ་བོད་སྐད་རང་རེད་ཡིན་པ་ཡིན་ན་ད་དེ་རིང་ཁ་སང་ད་ང་ཚོ་ཙུམ་རང་གི་བལ་ཡུལ་བལ་བོ་སློབ་གྲྭ་ལ་བཏང་རྒྱུ་འདི་ཚོས་ད་བལ་ཡུལ་གྱི་སྐད་དེ་གཙོ་ཆེ་བྱས་ནས་གཞུང་སྐད་འདྲ་བོ་ཁྱོན་ཡར་མར་བྱས་བལ་ཡུལ་སྐད་རེད་ཨེ་ནི་ཙུམ་ལ་སླེབས་ཚར་ན་ཡིན་གཅིག་མིན་གཅིག་ཡང་ཁོ་རང་མཛད་སྒོ་འཚོགས་ན་རེད་ག་རེ་བྱས་ན་རེད་གོས་ཕྱུ་པ་འདྲ་བོ་གོན་སྣམ་བུ་གོན་འདི་ཡང་ཕྱུ་པ་དེ་རས་ཀྱི་ཕྱུ་པ་གོན་གི་མ་རེད་ཙུམ་རང་གི་དེ་ནི།

ཕར་ཚོད་བལྟ་བལྟས་གཙོ་བོ་དེ་ང་ཚོ་ཙུམ་གྱི་ཡོང་སྒོ་ཡོད་ན་མེད་ན་དེ་ཞིང་པ་རེད་དེ་ནས་ཞིང་པ་དེ་ཚོས་དེ་ནས་དང་ད་ཡི་གོང་དུ་ཞུས་པ་དང་གཞན་གྱི་ད་འདྲེ་འཕྲེད་མ་ལ་བོ་དེ་ཚོ་ཞིང་པ་རེད་ཡིན་ན་ཞིང་པ་གཅིག་པོ་མ་རེད་ཨ་ནི་གཡག་དང་འབྲི་དང་མཛོ་དེ་འདྲ་ཡོད་དེ་ནས་ང་ཚོ་ནང་མི་ལ་ནས་རེ་རེ་བྱས་ནས་དེ་ནས་སླེ་ཟེར་ནས་ད་བོད་ཀྱི་གངས་རི་ལ་བསྒྲོན་ནས་དེ་ནས་མར་དང་ཕྱུ་ར་དང་འདི་ཚོ་ཆ་ཚང་འདྲ་བོ་ཅིག་ཡང་དེ་འདྲ་ཡང་བྱེད་ཀྱི་ཡོད་རེད་ཟེར་ཞུས་ཡ་ཡིན། ད་དེ་རིང་ཁ་སང་དབྱར་རྩྭ་དགུན་འབུ་དེ་གི་གོང་ཞེ་དྲག་དེ་ཟླ་བ་ཁ་ཤས་ནང་གི་པེ་ཤག་མང་པོ་ཞིག་བཟོ་ཐུབ་དུས་ཙམ་པ་ལ་དེ་ནི་ཞིང་ཁ་དེ་ཚོ་གཅིག་བཏབ་བཏབ་འདྲ་བོ་ལས་ཞེ་དྲག་འདྲ་བོ་ཞིག་ཞིང་ཁ་བཏབ་རོགས་བྱེད་ཀྱི་མི་འདུག་ག་རེད་ཟེར་ན་ཞིང་ཁ་བཏབ་དུས་ཙམ་པ་ལ་ཞིང་ལས་ཀྱི་བྱས་ད་ལུད་སྐྱེལ་དེ་ནས་ཡང་གཙང་མ་བཟོ་རྩམ་པ་ཆུ་བཏང་ད་མང་པོ་ཅིག་ལས་ཀ་ཡོད་དུས་ཙམ་པ་ལ་ད་དེ་རིང་ཁ་སང་དབྱར་རྩྭ་དགུན་འབུ་ལ་བྱས་ནས་ནི་ཞིང་ཁ་འདི་ཚོ་བཏབ་ཡག་ལ་ཏིས། མང་པོ་མང་པོ་དང་བརྒྱ་ཆ་གཅིག་སྙེད་ཅིག་ཞིང་ཁ་བཏབ་ཡག་ལ་འདོད་པ་མེད་ཞིང་ཁ་མ་བཏབ་པ་ཅིག་གཡུག་ངེས་འབྲེལ་ཆེན། ཨང་དཀའ་ངལ་འདྲ་བོ་ཞིག་འདི་འདྲའི་འཕྲད་ཀྱི་ཡོད་རེད་ད་སྔས་མ་སྔས་མ་འདྲ་བོ་ཡིན་ན་ང་ཚོ་ཆུང་ཆུང་སྐབས་འདྲ་བོ་ཡིན་ན་དེ་ནི། འདི་དུས་གང་ལ་དེ་ནི་ཡིན་རེད་ད་ང་ཚོ་ཙུམ་པ་མི་འདི་ཚོ་ཆ་ཚང་འདྲ་བལ་ཡུལ་ལ་ཡོང། བལ་ཡུལ་ནས་འབྲས་འབའ་བཞི་གོས་སྣམ་འདི་ཚོ་ཆ་ཚང་བོད་ལ་ཅ་ལག་ག་རེ་དགོས་པ་དེ་དེ་ནི་བལ་ཡུལ་ནས་ཡར་ལ་དེ་ནི་དེ་རོང་པ་ལ་ཁུར་བུ་བཀལ་ནས་ཙུམ་བར་དུ་སྐྱེལ་ཙུམ་ནས་དེ་ནི། གཡག། དྲུག་ཅུ་བདུན་ཅུ་ལ་དེ་ནི་རོང་པ་ལ་འདི་འདྲ་ཅིག་གཡག་ལ་ཁུར་བུ་བཀལ་ནས་རྫོང་དགའ་ལ་འཁུར། རྫོང་དགའ་ནས་དེ་ནི་ད། འབྲས་ཡི་འདི་ཚྭ་བརྗེ་པོ་ལོག་ཚྭ་དེ་མར་བལ་ཡུལ་ལ་བཙོང། དེ་ནི་བལ་རེད། འདི་ག་ན་ཕྱུ་ར་རེད། བོད་ཀྱི་འབྲོག་པ་གི་ཟོག་དེ་ཚོ་གི་ཅ་ལག་འདི་ཆ་ཚང་ཙུམ་ལ་ཚོང་རྒྱབ། འདི་ནི་འདི་བལ་ཡུལ་འདི་ནས་མར་བལ་ཡུལ་ལ་ཚོང་བྱས་འདི་འདྲ་བྱེད་ན་དེ་དུས་གང་ལ་ད་སྔོན་མ་སྔོན་མ་འདྲ་བས་ན་བལ་ཡུལ་ནང་ལ་རྒྱ་གར་གི་ཚྭ་དེ་ཞེ་དྲག་ཟ་གི་ཡོད་མ་རེད་ཟེར་དུས་རྒྱ་གར་གི་ཚྭ་དེ་ཟ་ན་ན་ཚ་ཅིག་ལངས་གི་རེད་ཟེར་འདི་ཚོ་ཆ་ཚང་ང་ཚོ་བོད་ཀྱི་ཚྭ་ཟ་གི་ཡོད་རེད་བ་ད་འདི་ཚོ་ཡིན་དུས་ཙམ་པ་ལ་ཚྭ་མང་ཆེ་བ་ཅིག་ད་ཙུམ་ནས་མར་ལ་དབོར་གི་ཡོད་རེད་ད་ས་མཚམས་མང་ཆེ་བ་དབོར་གི་ཡོད་ཟ་དེ་འདི་དུས་ད་འདི་ང་ཚོའི་ཙུམ་ནས་མར་ལ་ཚྭ་གང་མང་མང་པོ་འདི་ད་བལ་ཡུལ་གྱི་ས་ཆ་ད་གོར་ཁ་ཟེར་ས་དེ་མར་བར་དུ་ལ་ད་བོད་ཀྱི་ཚྭ་རྐྱང་རྐྱང་ཅིག་འདི་འདྲ་བོད་ནས་མར་ཚྭ་མང་པོ་ནས་ཚོང་ཡག་པོ་ཡོད་རེད་ད་དེ་རིང་ཁ་སང་ད། བོད་ནང་དང་ཡར་མར་དང་དེ་ནི་མོ་ཊ་ལམ་ཁ་ཐོན་ཡར་མར་གྱི་ཚྭ་ཡི་ཚོང་དང་བལ་གྱི་ཚོང་དང་འདི་ཚོ་ཆ་ཚང་མེད་པ་ཆགས་ནས་དེ་ནི། དམིགས་བསལ་གྱི་ད་བོད་ལ་འདི་འདྲའི་ཚོང། ཟེར་ན་དེ་རིང་ཁ་སང་གི་ཅ་ལག་ཁ་ཤས་ཅིག་མ་གཏོགས་ད་ཚོང་ཞེ་དྲག་མེད་པ་ཆགས་ནས་འདི་ནི། མང་ཆེ་གཙོ་བོ་ཚོང་ཡག་ཤོས་ཅིག་དེང་སང་ད་དབྱར་རྩྭ་དགུན་འབུ་འདྲ་བོ་ཅིག་ཡིན་ས་རེད་ལགས། ལགས་སོ་ཨ་ནེ་ཡི་ཅིག་ཡིན་ད། གོང་དུ་ཡང་ད་རོབ་ཙམ་གསུངས་སོང་ད་ཅིག་གི་རྩོམ། དང་ཨ་ནེ་ཅིག་གི་བོད་བར་གྱི་འབྲེལ་བ་དེ་དག་ཅིག་ལོ་རྒྱུས་ཐོག་ནས་ཅིག་གསུངས་པ་ཡིན་ན། ཅིག་གནད་འགག་ཆེ་བ་ག་རེ་ག་རེ་ཆགས་ཡོད། ད་ཙུམ་ནི་ད་བར་ལོ་རྒྱུས་གནད་འགག་ཆེ་བ་ཆགས་ནས་ང་ཚོའི་ཆོས་རིག་གཞུང་དེ་ནི་ཆགས་སྟངས་འདྲ་བོ་ཅིག་ཡིན་པ་ཡིན་ན་ནི་ད་ང་རང་ཚོ་བོད་པ་གཅིག་མཚུངས་ཡིན་པ་རེད། དེ་ནི་མི་རིགས་ཞེན་ཁོག་ཅིག་བྱས་ནས་ད་ང་རང་ཚོ་ནེ་པ་ལི་མི་ལ་ང་ཚོ་གི་རོང་པ་ཟེར་གི་རེད་དོ། རི་ཁོ་རང་རོང་པ་ཟེར་ནས་ཅིག་ཁོ་རང་གི་ཞེན་ཁོག་བརྗོད་རོགས། ད་དེང་སང་ང་ཚོ་ག་ཟེར་བ་རེད། གཅིག་བྱས་ན་ནི་ང་ཚོ་ཧི་མ་ལ་ཡའི་རི་རྒྱུད་ཟེར་ནས་ཅིག་དེ་རིང་ང་ཚོ་སྐྱབས་མགོན་རིན་པོ་ཆེ་ཡང་སེ་ཡང་སེ་ཧི་མ་ལ་ཡའི་རི་རྒྱུད་ལ་དོ་སྣང་བྱེད་དགོས་རེད་གསུང་གི་ཡོད་རེད་ཧི་མ་ལ་ཡའི་རི་རྒྱུད་དེ་མི་རིགས་ཆགས་སྟངས་འདྲ་བོ་ཅིག་མི་ཆགས་སྟངས་ང་རང་ཚོ་བོད་རིགས་ལ་ཞེན་ཁོག་ཡོད་རེད། ཆོས་ཀྱི་ཐོག་ནས་ཞེན་ཁོག་ཡོད་རེད་མི་རིགས་ཀྱི་ཐོག་ནས་ཞེན་ཁོག་ཡོད་རེད་ད་དེང་སང་ལོ་རྒྱུས་སྨྲ་བ་ཁ་ཤས་ཅིག་ནས་བོད་ཆེན་པོ་དང་བོད་ཆུང་ཆུང་སྐད་ཆ་བཤད་བོད་ཆེན་པོ་སྐད་ཆ་བཤད་ན་ཧི་མ་ལ་ཡ་འདི་ཆ་ཚང་འདྲ་བོ་རེད་བོད་ཀྱི་མངའ་འོག་ལ་ཡིན་པ་ཧ་ཅང་ཅང་རེད་འདི་ག་ནང་བཞིན་གྱི་དེ་ནི་སྐྱབས་མགོན་རིན་པོ་ཆེ་ཡི་རེ་བ་ལ་མ་འོངས་པ་ལ་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་དེ་ཧི་མ་ལ་ཡའི་རི་རྒྱུད་ཀྱིས་བདག་པོ་རྒྱག་གི་རེད་ཟེར་རེ་བ་ཞེ་པོ་ཅིག་གནང་གི་ཡོད་རེད་འདི་ཡིན་དུས་ཙམ་པ་ལ་དེ་ནི་ང་རང་ཚོ་བོད་དང། ཙུམ་ཟེར་ན་མི་དང་ཧི་མ་ལ་ཡའི་རི་རྒྱུད་མང་པོ་ཞིག་དང་གཅིག་བོད་དང་ཞེན་ཁོག་ཡོད་པ་ཆོས་དང་རིག་གནས་བཅས་ལ་གཅིག་པ་ཡིན་པ་དེ་ནི་ད། དཔེར་ན་ཆུང་ས་ནས་བཤད་པ་ཡིན་ན་ང་ཚོའི་གི་ཙུམ་གི་མི་གཅིག་ཁྱིམ་རེའི་ནང་ལ་སྐྱབས་མགོན་རིན་པོ་ཆེ་སྐུ་པར་མེད་པ་སུ་གཅིག་ལ་ཡོད་མ་རེད་བལ་ཡུལ་གི་དཔོན་པོ་གི་པར་ཅིག་ཡོད་རེད་པས་ཟེར་ན་ཕལ་ཆེར་ཡོད་ཀྱི་མ་རེད་དེ་འདྲའི་གི་ཞེན་ཁོག་ཡོད་རྒྱུ་དེ་འདྲའི་ཅིག་ཡོད་རེད་ཨ་ནི་འདི་ཡིན་དུས་ཙམ་པ་ལ་ད་ང་རང་ཚོ

གཙོ་བོ་དེ་དག་ང་ཚོས་ཆིག་སྟོང་དགུ་བརྒྱ་གྱ་བརྒྱད་གྱ་དགུའི་སྐབས་ལ་ང་གི་ལོ་ཚད་ལས་ཆེ་ཙམ་གྲྭ་པ་ནི་སྐྱབས་རྗེ་འབྲུག་པ་རིན་པོ་ཆེ་གིས་བུ་ཕལ་ཆེར་བཅུ་ཕྲག་ལྷག་ཙམ་ཅིག་སེ་འབྲས་དགའ་གསུམ་ཚང་མ་ལ་བཏང་ཡོད་རེད་དེ་ནི་སེ་འབྲས་དགའ་གསུམ་ནས་གང་ལ་གང་འཚམ་བསླབ་པ་ཐོན་ནས་དགེ་བཤེས་ལྷ་རམས་ཟེར་ན་དགེ་བཤེས་ཟེར་ཆ་ཚང་ཐོན་ནས་དེང་སང་དགེ་བཤེས་ཁ་ཤས་ཅིག་ལོ་རྟག་པ་རེ་བཞིན་དེ་ནི་ཙུམ་ལ་འགྲོ་གནང་ཆོས་ངོ་སྤྲོད་གནང་དེ་འདྲའི་བྱས་ནས་དཔེ་ཕན་ཐོགས་ཆེན་པོ་ཆེན་པོ་ཅིག་བྱུང་ཡོད་པ་རེད། ཡང་འདི་ག་ནང་བཞིན་གྱི་ད་སྔས་མ་སྔས་མ་ད TCV སློབ་གྲྭ་འདི་ཚོ་ལ་སྔས་མ་ང་ཚོས་ད་ཆོས་རིག་གཞུང་གཅིག་པ་བྱས་ཏེ་ད་མ་སྔས་མ་ཡིན་ན་ད་ང་ཚོ TCV སློབ་གྲྭ་འདི་ཚོ་ལ་དམིགས་བསལ་གྱིས་ང་ཚོ་ཚུར་ཡར་ལ་ག་ལེ་རེ་ཚུར་པ་ཡིན་ན་ཡང་དེ་ནི་དེ་དུས་སྐབས་ལ་དེ་ཚོ་ལ་ང་ཚོ་བཙུམ་པ་ཡིན་ཟེར་ན་ཕར་ཕྱིན་ཚུར་ཕུད་ཡོད་ས་མ་རེད་ཁག་པོ་ཡོད་ས་རེད་ང་ཚོ་བོད་འདྲ་བོ་ཅིག་ཡིན་ཟེར་ན་ཁ་ཤས་སྐྱག་རྫུན་ཚུན་དུ་ཡང་མང་པོ་ཚུགས་ཡོད་ས་རེད་ཡིན་པ་ཡིན་ན་དེ་དེ་རིང་སང་ཁ་སང་ད་ང་ཚོས TCV ལ་ཕྱིས་སུ་ད་ང་ཚོ་བཙུམ་པ་ཡིན་པར་ལས་སླ་བོ་ཅན་དེ་རིང་ཁ་སང་ཡིན་ན་དཔེ་ལས་སླ་བོ་ཅན་ཚུགས་ཀྱི་ཡོད་རེད། འདི་ཚོ་འདྲ་བོ་ཅིག་གང་ལ་གང་འཚམས་ཀྱི་ཐོན་སྐྱུག་འདི་ཚོ་ཡིན་པ་ཡིན་ན་དེ་ནི་ང་ཚོ་བཙུམ་ལ་རེད་མི་རིགས་རེད་གང་ལ་གང་འཚམས་ཕན་ཐོགས་བྱུང་ཐུབ་བསྡད་ཡོད་རེད་ཨ་ནི་འདི་སློབ་གྲྭ་གི་ཕྲུ་གུ་འདི་ཚོ་ཡིན་པ་ཡིན་ན་ད་ང་ཚོ་སྤྱི་བཏང་གི་བལ་ཡུལ་གྱི་སློབ་གྲྭ་ནང་ཚུགས་ན་བལ་ཡུལ་གྱི་ལྟ་བ་དེ་སྤྱི་བཏང་ད་ང་རང་ཚོ་བལ་ཡུལ་རྒྱལ་ཁབ་ཁོངས་གཏོགས་རེད་བལ་ཡུལ་གྱི་སྐད་རིགས་ཡག་པོ་ཤེས་གཞུང་གི་ལས་ཀ་རེད་འདི་ག་ནང་བཞིན་གཞུང་གི་ད་གཞུང་ལ་སྙན་ཞུ་བྱེད་ན་ཁོ་རང་ལ་དཔེ་ཕན་ཐོགས་པ་ཡག་པོ་ཡོང་རེད་ཡིན་ན་ཡང་ཅིག་སྤྱོད་པ་ཡིན་ན་རེད་འགྲོ་སྟངས་ཡིན་ན་རེད་འདི་ལྟར་ཅིག་ང་རང་ཚོ་ཅིག་གང་སོག་རེད་བོད་པའི་གི་ཡ་རབས་སྤྱོད་བཟང་དང་ཞེ་དྲག་མེད་པ་དེ་འདྲ་ཆགས་འགྲོ་རེད་ད་ང་རང་ཚོ TCV སློབ་གྲྭ་ཐོན་ཆུང་འདྲ་བྱས་ན་དཔེར་ན་ཆ་བཞག་པ་ཡིན་ན་བྱ་ལ་ཞེ་སྡང་སྒོ་ནས་སྡོམ་བྱེད་བཏང་ཡག་རེད་འདི་ག་ནང་བཞིན་གི་ཅིག། ཡ་རབས་སྤྱོད་བཟང་རེད་དེ་ནི་མི་ལ་ཕན་མ་ཐོགས་ན་གནོད་མ་སྐྱེལ་ཡ་རེད་དེ་ནི་དང་པོ་ཁ་ནས་ཡ་རབས་སྤྱོད་བཟང་དང་ལས་རྒྱུ་འབྲས་གསུམ་དང་ཡག་པོ་སྤྱོད་པ་ཡ་རབས་བྱས་ལ་དེ་དོན་འདི་གི་ཕན་ཐོགས་རྒྱ་ཆེན་པོ་ཡོད་པ་ད་ལྟ་དམིགས་བསལ་ལ་དེ་ལས་མང་པོ་ཞིག་འདི་འདྲ་ཞིག་ང་རང་ཡིན་ན་འདི་འདྲ་ཞིག་མཐོང་ཐུབ་འདུག་ལགས། ཨོ་ལགས་སེ་ཨ་ནི་ཡའི་ཆེད་ཀྱི་ད་ངས་ཤེས་རྟོགས་བྱུང་བ་གཞིགས་ན་ད་ཅིག་གིས་བཙུམ་ནས་ད་ཡིན་པ་ད་ལྟ་བྱང་རྩེ་གྲྭ་ཚང་གི་མཁན་པོ་ཞིག་འདུག་ཁོ་རང་དེ་བཙུམ་ནས་ཡིན་པའི་སྐོར་ཅིག་གསུངས་སོང་དེ་མིན་གྱི་ཡང་གཅིག་གི་གདན་ས་ཁག་ན་མཁན་པོ་དང་གཅིག་དགེ་བཤེས་ལྷ་རམས་པ་དག་དེ་འདྲས་ཐོན་པ་མང་ལོས་རེ་བྱུང། ད་གང་ལ་གང་འཚམས་ཀྱིས་བྱུང་ཡོད་རེད་ད་ལྟ་དགའ་ལྡན་གྱི་དགོན་པའི་བྱང་རྩེ་མཁན་རིན་པོ་ཆེ་བྱང་ཆུབ་ལགས་ནི་དེ་ནི་ང་ཚོ་བཙུམ་ཡུལ་ལས་ཟེར་ས་ནས་རེད་ཁོ་རང་ཡིན་ན་ད་ང་ཚོ་བཙུམ་ནས་བུ་དང་པོ་ད་དངོས་གནས་དྲང་ནས་གཅིག་རེད་ད་ཁོང་འདྲ་བོ་ཡིན་ན་དངོས་གནས་དྲང་ནས་བསླབ་པ་ཐོན་ནས་མཐར་སོན་ཏེ། འོ་སྤྱིར་སངས་རྒྱས་བསྟན་པ་དང་ཡང་སྒོས་སུ་གདན་ས་ཆེན་པོ་གཅིག་གི་དགའ་ལྡན་ཟེར་ནས་ལས་སླ་བོ་ཅིག་མ་རེད་འདི་འདྲས་ཀྱི་མཁན་པོ་ཟེར་ནས་ང་ཚོ་བཙུམ་ནས་འདི་འདྲས་ཐོན་ཡ་རག་པ་དེ་ང་ཚོ་བཙུམ་མི་མང་ཚང་མ་ཡིན་ན་སྤོབས་པ་འདྲ་བོ་ཅིག་དགའ་བོ་འདྲ་བོ་ཅིག་དེ་འདྲས་ཅིག་ཆགས་བསྡད་རེད་ཨ་ནི་དེ་ནས་ཁོང་ཆ་ལ་མ་ཕེ་ཁྱོ་གི་བྲག་ནས་དེ་ནས་འབྲས་སྤུངས་བློ་གསར་གླིང་ནས་ཡིན་པ་དགེ་བཤེས་ལྷ་རམས་པ་ཐུབ་བསྟན་ལེགས་བཤད་དགེ་བཤེས་ཆོས་གྲགས་ཡིན་འདི་འདྲ་བོ་ཡིན་ན་ད་ང་རང་གི་ཆུང་ཆུང་ག་ནས་གྲོགས་པོ་ཡིན་པ་ཟེར་ན་གང་འདྲ། ང་ཚོའི་བལ་ཡུལ་ལ་ད་ལྟ་ཁྲ་འགུ་དགོན་པ་གི་བཙུན་མ་དགོན་པ་ཅིག་ཡོད་རེད་བཙུན་མ་གི་དགོན་པ་ལ་བཤད་གྲྭ་ཡོད་རེད་བཤད་གྲྭ་ལ་ཚད་མ་གི་དགེ་རྒན་ད་གནང་དང་གནང་བཞིན་པ་རེད་ལོ་བཅུ་ཕྲག་ཅིག་འགྲོ་ཚར་ད་ལྟ་ཡང་མུ་མཐུད་དེ་འདྲ་གནང་བཞག་རེད་དེ་ནང་བཞིན་གྱི་དེ་ནི་དགེ་བཤེས་ངག་དབང་ཐར་འདོད་ཟེར་ནས་ད་ལྟ་འཕགས་པ་ཤིང་ཀུན་ལ་ད་ལྟ་སྤང་བྱེད་ཨ་ནེ་དགོན་པ་གི་དགེ་རྒན་གནང་བསྡད་ཡོད་རེད་ཨ་ནི་དེ་བཞིན་ནང་བཞིན་ཀུན་ཏུ་གྲགས་མི་མཐུན་པ་དགེ་བཤེས་བཟང་པོ་ཟེར་བ་རེད། གལ་སྲིད་བཟང་པོ་ནི་བལ་ཡུལ་ཁ་སློབ་གྲྭ་རེད་ཡང་དགོན་ནས་ཡ་མ་བཙུམ་རེད་འདི་འདྲས་ཀྱི་ནང་ཆོས་ངོ་སྤྲོད་གནང་འདི་འདྲས་ཀྱི་ཁོང་ཚོ་དྲ་མིན་དེ་འདྲས་ཁྲོད་འགྲོ་པ་ཚང་མ་ངའི་མིང་ཅན་པ་དྲན་གྱི་མི་འདུག་དེ་གང་ལ་གང་འཚམ་ང་ཚོ་བསྟན་པ་སྤྱི་ལ་ཕན་ཐོགས་པ་འདི་འདྲས་བྱུང་ཐུབ་པ་བྱུང་ཡོད་རེད་ཟེར་ཞུ་ཡ་ཡིན་ཨ་དེ་ག་ནང་བཞིན་ཕྱིས་སུ་ཡང་གསར་དུ་ཐོན་པ་དགེ་བཤེས་ཡ་ཡེ་ཤེས་རྡོ་རྗེ་འདྲ་བོ་བྱས་ན། ཨཱ་ནི། དགའ་ལྡན་ལ། སྡེ་ཚན་མང་པོ་དང་གང་བས་ན་དགའ་ལྡན་ནས་ཐོན་ནས་བྱང་རྩེ་ཡིན་ན་དགའ་ལྡན་དེ་དང་ད་ལྟ་ལུས་ལ་བལ་ཡུལ་གྱི་ལུམ་བི་ནི University བལ་ཡུལ་གྱི་སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་ས་གི་དེ་ལ་ནང་པ་གྱི་སློབ་གྲྭ་ཆེན་པོ་ཅིག་རེད་ད་ནང་པའི་གྱི་སློབ་གྲྭ་འདི་གི་དགེ་རྒན་གནང་སྟེ་བཞུགས་ཡོད་རེད་འདི་འདྲ་གི་ཕན་ཐོགས་ཡག་པོ་བྱུང་གི་འདུག་ལགས། ཨོ་སེ་ཨཱ་ནི་ཅིག་གི་གོང་དུ་ད་ཅིག་རིན་པོ་ཆེས་གསུངས་སོང་ད་བཙུམ་ནང་གི་ད་ཅིག་གི་དཀའ་ངལ་འདྲ་བོ་ད་གཙོ་བོ་དེ་ད་ཅིག་སྨན་ཁང་དང། སློབ་གྲྭ་མེད་པའི་དཀའ་ངལ་དེ་ཡིན་པ་འདྲ། འདི་རེད་གཙོ་བོ་དེ་དག་ང་ཚོའི་བཙུམ་ལ་དཀའ་ངལ་དེ་སྨན་ཁང་ཚད་ལྡན་ཅིག་མེད་པ་དེ་འདི་ཀ་རེ་རེད་འདུག་དེ་ནས་ད་ང་ཚོ་ང་ཡི་སེམས་ལ་དེ་ག་རེ་ཡིན་ན་སྨན་ཁང་ཚད་ལྡན་ཅིག་དང་སློབ་གྲྭ་ཚད་ལྡན་ཅིག་ཡོད་པ་ཡིན་ན། ཨ་ནི་ཕྲུ་གུ་དེ་ཚོ་བཙུམ་རང་ལ་བསྡད་ཨ་ནི་བཙུམ་རང་ལ་འཛིན་གྲྭ་ལྔ་པ་དྲུག་པ་བར་དུ་ཅིག་བཙུམ་རང་ལ་བསྡད་བཞག་པ་ཡིན་ན་ཨ་ནི་ཕྲུ་གུ་དེ་ཚོ་ཆ་ཚང་འདི་ཅིག་ཕ་མ་གི་བརྩེ་བ་རག་ཕ་མས་ཕྲུ་གུ་ལ་བརྩེ་བ་རག། ཕྲུ་གུ་ཡིས་ཕ་མ་ལ་བརྩེ་བ་སླེབས་ཡག་གི་འབྲེལ་ལམ་འདྲ་བོ་ཅིག་ཡག་པོ་ཅིག་ཆགས་ཡག་གི་ཨ་ནི་འདི་དཔེ་ཡག་པོ་ཅིག་འདུག་བསམ་གྱི་འདུག་ག་རེ་རེད་ཟེར་ན། ཕྲུ་གུ་ཆུང་ཆུང་ལོ་བཞི་ལྔ་འཛིན་གྲྭ་ཆུང་ཆུང་ནས་ཨ་ནི་རྒྱ་གར་བསྐྱལ་བལ་ཡུལ་བསྐྱལ་བཞག་དུས་ཙམ་པ་ལ་ཨ་ནི་བཙུམ་འདི་ཉེ་བོ་འདྲ་ཡོད་མ་རེད་ཐག་རིང་པོ་ཞེ་པོ་རེད་ཨ་ནི་ཕྲུ་གུ་དེ་ལ་ཕ་མ་གི་བརྩེ་བ་དེ་ཡག་པོ་ཅིག་མ་རག་ཙ་ན། རྗེས་མ་ཆེན་པོ་ཆགས་ཙ་ན་འཚར་ལོངས་བྱུང་དུས་ཙམ་པ་ལ་ཕ་མ་ལ་ཡང་བརྩེ་བ་མེད་ཅོག་ཨ་ནི་ལུང་པ་ལ་ཡང་ཤ་ཞེན་མེད་ཅོག་ཅིག་འདི་འདྲ་མང་པོ་ཆགས་མཁན་མང་པོ་ཞིག་འདུག་འདི་ཡིན་དུས་ཙམ་པ་ལ་ང་ཡི་རེ་བ་འདི་ལ་འཛིན་གྲྭ་ལྔ་པ་དྲུག་པ་ཅིག་བཙུམ་ལ་སློབ་གྲྭ་ཡག་པོ་ཅིག་བྱུང་སོང་ན་ཨ་ནི་ལོ་བཅོ་ལྔ་བཅུ་དྲུག་བར་དུ་བཙུམ་རང་ལ་བསྡད་ཨ་ནི་ཕ་མའི་བརྩེ་བ་དེ་ཡང་ཡག་པོ་རག་ཨ་ནི་ལུང་པའི་འགྲོ་སྟངས་དེ་ཡང་ཡག་པོ་ཅིག་རག་སོང་ན་ཨ་ནི་རྗེས་མ་སློབ་གྲྭ་ག་བར་འགྲོ་ན་ཡང་ཨ་ནི་འཛམ་བུ་གླིང་ག་བར་འགྲོ་ན་ཨ་ནི་སོ་སོ་གི་མི་རིགས་ཞེན་ཁོག་དེ་ཡང་མ་བརླག་པ་ཅིག་ཕ་མའི་བརྩེ་བ་དེ་མ་བརླག་པ་ཅིག་བྱུང་གི་འདུག་བསམས་ན་འདི་གི་སྐྱོན་ཡོད་ཅོག་མང་པོ་ཞེ་པོ་ཅིག་མཐོང་ཐུབ་ཀྱི་འདུག་ལ། ལགས་སེ་ཨ་ནི་ད་གོང་དུ་རོབ་ཙམ་གསུངས་སོང་ད་ཅིག་གི་ད་ལྟའི་ཆ་ལ་ཅིག་གི་བཙུམ་ནང་གི་ད་ཅིག་གི་སྐད་ཡིག་དང་རིག་གཞུང་གི་གནས་སྟངས་འདི་ཅིག་ག་འདྲ་རེད་ཟེར་ཡོད་ནམ། ད་གཙོ་བོ་དེ་བཙུམ་ནང་ལ་རིག་གཞུང་དང་གནས་སྟངས་འདི་ཚོ་ད་བཙུམ་རང་ལ་ད་ལྟ་ཡོད་པ་དེ་ཚོ་གང་ལ་གང་འཚམ་ཅིག་དཔེ་ཡག་པོ་རེད་མ་འོངས་པ་ལ་ད་ག་ཚོད་བཙུམ་པ་མི་འདི་ཚོ་ཡིན་ན་དེ་རྒྱ་གར་ཀུན་ཡར་རྒྱས་ཞེ་དྲག་མ་བཏང། ཨ་ནི་འཛམ་བུ་གླིང་ཆ་ཚང་འདྲ་བོ་ཅིག་ཡར་རྒྱས་འགྲོ་རྣམ་པ་འགྲོ་ད་དེ་རིང་ཁ་ད་དྲ་རྒྱ་གི་མཐུན་རྐྱེན་འདྲ་བོ་ཅིག་སླེབས་ཨ་ནི་བཙུམ་ལ་ཡིན་ན་དེང་སང་དྲ་རྒྱ་སླེབས་ཚར་རེད་གློག་སླེབས་ཚར་རེད་ཨ་ནི་དྲ་རྒྱ་ནང་ལ་ནི་འདྲ་མི་འདྲ་བཅོ་བརྒྱད་ཡག་པོ་འདི་ཚོ་ཆ་ཚང་ཡ་རབས་སྤྱོད་བཟང་བྱེད་ཡ་དང་ཨ་ནེ་ཅིག་ཡག་པོ་ཅིག་དང་ཅིག་བྱེད་སྒྲ་མཐོང་མ་དང་འདི་ན་དྲ་རྒྱ་ནང་ལ་དང་ཅིག་སྐྱིད་པོ་ཡོད་ཡ་དང་ཅིག་རྣམ་པ་དང་དཔེ་ཡག་པོ་ཅིག་མཐོང་དང་འདི་འདྲ་དྲ་རྒྱ་ནང་དག་མ་ན་མང་པོ་ཅིག་མཐོང་ཚོད་ན་ཨ་ནེ་ཙུམ་མི་འདི་ཚོ་ཡིན་ན་རེད་ཙུམ་གཅིག་པོ་མ་རེད་ཧི་མ་ལ་རི་རྒྱུད་ག་ས་ག་ལ་མི་འདི་ཚོ་ཚང་མ་ག་ལེ་ག་ལེ་ག་ལེ་བྱེད་ནས་ནི་མ། གྲོང་གསེབ་ལ་མ་བཞུགས་ཨ་ནི་ཡུལ་ལ་མ་བཞུགས་རྒྱལ་ས་དེ་ལ་བབས་རྒྱལ་ས་ནས་ཕྱི་རྒྱལ་ལ་ག་ལེ་ག་ལེ་མ་འོངས་པ་ལ་དེ་ནས་ཕ་ཡུལ་དེ་སྟོང་པའི་ཉེན་ཁ་ཆེན་པོ་ཞིག་སླེབས་མི་ཡོང་ཟེར་ནས་ང་ཡི་སེམས་འཚབ་ཆེ་ཤོས་ཤིག་འདི་ལངས་ཀྱི་འདུག་ལགས། ལགས་སེ། ད་དེ་མིན་གྱི་ཡང་ཅིག་ཡེ་རིན་པོ་ཆེའི་ངོས་ནས་ད་ཅིག་ཡེ། ཙུམ་གྱི་ལུང་པ་འདི་དང་འབྲེལ་བའི་སྐོར་ལ་ནི་ཅིག་ཡེ། གནད་འགག་ཆེ་བའི་བཀའ་མོལ་འདི་འདྲ་ཅིག་གསུང་ཡོད་ན་ཅིག་གསུང་རོགས་གནང་ཞུ། ད་དམིགས་བསལ་གྱི་ད་གནད་འགག་ཆེན་པོ་ཞིག་དེ་འདྲ་ཞིག་འདི་ལས་ལྷག་པ་དེ་དམིགས་བསལ་གྱི་གང་མི་འདུག་ད་ང་ཚོ་ཙུམ་གྱི་མི་རིགས་དེ་ད་ང་ཚོ་གཙོ་བོ་དེ་ང་ཚོ་གཅིག་མཚུངས་བོད་མི་རིགས་དང་གཅིག་པ་ཡིན་པ་གཅིག་དང་ཆོས་རིག་གཞུང་གང་ཅིའི་གི་ཐོག་ནས་འདི་ཡོད་ད་དམིགས་བསལ་ཞིག་རེད་བསམ་པ་དང། ད་རེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཙུམ་གྱི་ལོ་རྒྱུས་ག་ལ་གང་འཚམས་ཅིག་དེ་འདྲ་ཞུ་ཡ་གོ་སྐབས་རག་པ་དང་སྙིང་ཐག་པ་ནས་ཐུགས་རྗེ་ཆེ་དང་ཨ་དེ་ག་ནང་བཞིན་གྱི་ང་ཚོ་ཙུམ་ལ་ཡང་དེ་ནས RFA ཨེ་ཤེ་དང་ཨ་རི་རླུང་འཕྲིན་ཉན་མཁན་མང་པོ་ཞིག་ཡོད་རེད། དེ་ཉན་མཁན་ཚང་མ་ལ་བོད་ཕྱི་ནང་གཉིས་ལ་བཞུགས་པའི་བོད་རིགས་སྤུན་ཟླ་ལྷན་རྒྱས་རྣམ་པ་དང། དེ་ག་ནང་བཞིན་ཕྱི་རྒྱལ་ཁག་ལ་བཞུགས་པ་དང། དེ་ག་ནང་བཞིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཙོས་མཐུན་སྤྱོད་པའི་ཚོགས་མི་ཚང་མ་ལ། ང་ཚོའི་ཙུམ་ལ་དོ་སྣང་ཆེན་པོ་གནང་ནས་ད་རེས་ཀྱི་གོ་སྐབས་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལྷག་པར་དུ་ལྷ་འབྲུག་ལགས་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་བ་ཡིན། ལགས་སེ་ཨ་ནི་དེ་རིང་ད་ཞལ་པར་ཐོག་ནས་གཏམ་གླེང་གི་ལེ་ཚན་འདིའི་ནང་ད་ཅིག་ཡེ། བོད་དང་བལ་ཡུལ་གྱི་ས་མཚམས་སུ་ཆགས་པའི་ཙུམ་ལུང་པའི་ནང་གི་གཏེར་སྟོན་གུ་རུ་ཆོས་དབང་གི་རྒྱུད་པ་དང་ཨ་ནི་དེ་རིང་སང་ད་ཅིག་གི Canada། Vancouver གྲོང་ཁྱེར་ནང་རྟེན་བྱེད་པའི་ཁྲ་འགུ་དགོན་པའི་དབུ་བླ